ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ལྔ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བདུན་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་འཕྲིན་གཏོང་ཕྱག་རོགས་གནང་མཁན་བྷེར་ཡན་ལགས་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ཆོས་ལུགས་སྤྱི་དང་ལྷག་པར་དུ་ཡང་པཱ་ལིའི་ཆོས་བརྒྱུད་འཛིན་མཁན་དང་ལེགས་སྦྱར་གྱི་ཆོས་བརྒྱུད་འཛིན་མཁན་ཚོ་རྡོ་ལ་རི་མོ་བྲིས་པ་ནང་བཞིན་ཅིག་གི་བཏབ་པའི་དངོས་གནས་དྲང་གནས་ཀྱི་དམ་ཚིག་གོང་བུ་གཅིག་གྱུར་ཅིག་གི་ཐོག་ནས་ཕན་ཚུན་གཅིག་གྲོགས་སུ་གཅིག་སོང་བའི་ཐོག་ནས་གང་ལྟར་འཛམ་བུ་གླིང་གི་ཞི་བདེའི་ཐོག་ལ་ང་ཚོ་ཆོས་པ་ཚོས་ཞབས་འདེགས་བསྒྲུབ་ཡ།

དེ་ནས་ལྷོ་ཀོ་རི་ཡ་ནས་ཡིན་པའི་སྙིང་གི་སྨན་པ་ལི་སོའུ་ལི་གི་རོགས་སྐྱོར་དང་མཐུན་འགྱུར་འོག་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བདེ་ལེགས་སྨན་ཁང་དུ་ཉིས་སྟོང་བཅུ་གཉིས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བདུན་ནས་ཉི་ཤུ་བརྒྱད་ཉིན་གྲངས་གཉིས་རིང་སྙིང་ཁམས་བརྟག་དཔྱད་ཀྱི་ལས་གཞི་ཞིག་རིན་མེད་ཐོག་ལ་དབུ་འཛུགས་གནང་ཡོད་པའི་སྐོར་དང། རྒྱ་གར་ལྷོ་ཕྱོགས་ཧུན་སུར་རབ་རྒྱས་གླིང་རྒྱུད་སྨད་གྲྭ་ཚང་གངས་ཅན་རིག་གནས་སློབ་གྲྭ་དང་བོད་ཀྱི་ཆོས་རིག་ལས་ཁུངས་ཟུང་འབྲེལ་གྱིས་དུས་ཡུན་ཟླ་བ་དྲུག་རིང་བོད་རིགས་མཐོ་སློབ་ཐོན་པའི་སློབ་མ་ཁག་ཅིག་ལ་བོད་ཀྱི་སྐད་ཡིག་བརྡ་སྤྲོད་དང་རིགས་ལམ་སོགས་ཀྱི་ཐད་ལ་ཟབ་སྦྱོང་ལེགས་གྲུབ་བྱུང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་གསན་རོགས་གནང། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་གྱི་ཐའི་ལེན་གྱི་ཝཊ་པ་དགོན་པར་ལེགས་སྦྱར་དང་པཱ་ལིའི་ཆོས་བརྒྱུད་ཀྱི་དགེ་འདུན་པའི་དབར་ལ་ཤེས་ཡོན་བརྗེ་ལེན་གྱི་ལས་གཞི་དང་འབྲེལ་བའི་དམ་ཆོས་འདུལ་བའི་ལྷན་ཚོགས་ཀྱི་ཚོགས་མགོན་དུ་དབུ་བཞུགས་ཀྱིས་བཀའ་སློབ་སྩལ་གནང་མཛད་ཡོད་པའི་སྐོར་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་ཐོག་མར་སྙན་སྒྲོན་ཞུ་གནང་གི་རེད།
འདི་ཚེས་ཉི་ཤུ་རྩ་བདུན་ཉིན་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་གྱི Thailand Wat Pa དགོན་པར་ལེགས་སྦྱར་དང་པཱ་ལིའི་ཆོས་བརྒྱུད་ཀྱི་དགེ་འདུན་པའི་བར་ཤེས་ཡོན་བརྗེ་ལེན་གྱི་ལས་གཞི་དང་འབྲེལ་བའི་དམ་ཆོས་འདུལ་བའི་ལྷན་ཚོགས་ཀྱི་ཚོགས་མགོན་དུ་དབུ་བཞུགས་མཛད་ཡོད་པ་དང་སྐབས་དེར ྋགོང་ས་མཆོག་ནས་མཁས་པའི་བགྲོ་གླེང་ཚོགས་འདུ་འདིར་ཆེད་དུ་ཕེབས་པའི་མཁས་དབང་དང་སློབ་གཉེར་པ་སོགས་བགྲོ་གླེང་པ་ཡོངས་ལ་ལམ་སྟོན་བཀའ་སློབ་སྩལ་དོན་དུ་ང་ཚོ་ཆོས་ལུགས་སྤྱི་དང། ལྷག་པར་དུ་པཱ་ལི་དང་ལེགས་སྦྱར་གྱི་ཆོས་བརྒྱུད་འཛིན་མཁན་ཚོས་རྡོ་ལ་རི་མོ་བྲིས་པ་ལྟར་དམ་ཚིག་གོང་བུ་གཅིག་གྱུར་དང་ཕན་ཚུན་གཅིག་གྲོགས་ཀྱི་ཐོག་ནས་འཛམ་གླིང་ཞི་བདེའི་ཐོག་ཆོས་པ་ཚོས་ཞབས་འདེགས་བསྒྲུབ་དགོས་པ་དང་འཛམ་གླིང་འདིའི་སྟེང་གི་ཆོས་ལུགས་ཚང་མ་འགྲོ་བ་མི་ལ་ཕན་བདེ་སྒྲུབ་མཁན་གཅིག་གྱུར་ཡིན་དུས་ཚང་མ་ཕན་ཚུན་ཐུགས་མཐུན་ཁྲིམས་གཙང་དགོས་སྐོར་བཀའ་བསྩལ་དོན།
ཆོས་ལུགས་སྤྱི་དང་ལྷག་པར་དུ་ཨེ་ད། པཱ་ལིའི་ཆོས་བརྒྱུད་འཛིན་མཁན་དང་ལེགས་སྦྱར་གྱི་ཆོས་བརྒྱུད་འཛིན་མཁན་ཚོ་རྡོ་ལ་རི་མོ་བྲིས་པ་ནང་བཞིན་ཞིག་གི་ད་དཔེ་དངོས་གནས་དྲང་གནས་ཀྱི་དམ་ཚིག་གོང་བུ་གཅིག་གྱུར་ཅིག་གི་ཐོག་ནས་ཨེ་ནི་ཕན་ཚུན་གཅིག་གྲོགས་སུ་གཅིག་སོང་བའི་ཐོག་ནས་གང་ལྟར་འཛམ་བུ་གླིང་གི་ཞི་བདེའི་ཐོག་ལ་ང་ཚོ་ཆོས་པ་ཚོས་ཞབས་འདེགས་སྒྲུབ་ཡ་དེ་འདྲ་ཞིག་གིས་ད་ང་ཚོ་ཚང་མས་ཤུགས་རྒྱབ། བསམ་པ་གཅིག་གིས་དེ་དགོངས་པ་བཞེས་ལ་ང་རེ་ང་རེ་ཆ་བཞག་ནས་སུ་སྐྱེས་སོགས་རེ་སྐོང་གི་ཆ་ནས་ད་ག་ཟེར་བ་ད་ཆོས་བརྒྱུད་མི་འདྲ་བ་དེ་འདྲ་ཡོང་གི་ཡོད་རེད་དེ་ཡིན་ནའི་ད་ག་ད་འཛམ་བུ་གླིང་འདི་སྒང་གི་ཆོས་ལུགས་ཚང་མ་ལོག་ག་ད་མི་ལ་ཕན་བདེ་སྒྲུབ་ཡ་གཅིག་གྱུར་རེད་དེ་འདྲ་ཡིན་དུས་ད་ཚང་མ་ལོག་གིས་དཔེ་ཐུགས་མཐུན་ཁྲིམས་གཙང། གནང་རོགས་གནང་ཟེར་ནས་ཞུ་གི་ཡོད་ཨེ་དེ་རིང་སྐབས་སུ་བབས་ད་ས་གནས་ད་ག་ཆ་བཞག་ནས་དེ་རིང་འདིར་ཆེད་མངགས་འདུས་བསྡད་པའི་ཨེ་གཙོ་བོ་ཨེ་ལེགས་སྦྱར་གྱི་ཆོས་བརྒྱུད་དང་ཨེ་པཱ་ལི་གི་ཆོས་བརྒྱུད་འཛིན་མཁན་རྣམ་པ་ཚང་མ་ལོ་དངོས་གནས་དྲང་གནས་ཀྱི་དཔེ་གཅིག་གྲོགས་སུ་གཅིག་ཕེབས་ཀ་མཛད་ནས་ཨེ་གང་ལྟར་འཛམ་བུ་གླིང་འདི་སྒང་གི་ཞི་བདེ་སྒྲུབ་ཡ་ལ་ཡ་དཔེ་ཆ་ཤས་ཤིག་ལས་མེད་ནའི་ང་ཚོས་ཞབས་འདེགས་སྒྲུབ་ཐུབ་ཡ་ཞིག་གི་འོ་ད་དེ་ཨེ་ཚང་མས་དགོངས་པ་བཞེས་རོགས་གནང་ཟེར་ནས་ཞུ་ཡ་ཡིན།
དེ་བཞིན་གོང་ས་མཆོག་ནས་ཆབ་སྲིད་དང་དཔལ་འབྱོར་གྱི་ཐོག་ནས་མི་མཐུན་པ་ཡོང་བཞིན་པ་དང་ཆོས་ལུགས་མི་འདྲ་བའི་རྒྱུ་མཚན་གྱི་ཐོག་ནས་མི་མཐུན་པ་ཡོང་ཡག་དེ་ཧ་ལས་པའི་སེམས་སྐྱོ་པོ་དང་ཐབས་སྐྱོ་པོ་ཡིན་དུས་དེ་རིང་འདི་གར་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་འཛིན་མཁན་ཚང་མ་ལོ་སྟོན་པ་གཅིག་གི་རྗེས་འབྲང་ཀྱི་ཐོག་ནས་འཛམ་གླིང་ཀུན་ལ་ཕན་བདེ་བསྒྲུབ་དགོས་སྐོར་བཀའ་བསྩལ་དོན། ཆོས་ཀྱིས་གཅིག་གི་སེམས་རྒྱུད་བཟང་པོ་བྱེད་ཡག་དང་ཀུན་ཏུ་མཐུན་པོ་བྱེད་ཡག་ཅིག་གི་བསླབ་བྱ་རྒྱག་མཁན་ཞིག་རེད། བསླབ་བྱ་རྒྱག་ཡག་ཁོ་ན་རང་རྒྱུ་མཚན་དུ་བྱས་ཏེ་མི་མཐུན་པ་ཆགས་ཡོང་ན་ད། ལྷ་བདུད་དུ་བབས་པ་ཟེར་ཡ་བཟོ་འདྲ་ཞིག་རེད། ཐབས་སྐྱོ་པོ་ཞེ་དྲག་རེད་ཤག་དེ་རིང་ཁ་སང་འཛམ་བུ་གླིང་འདི་སྒང་ལ་ཡ། ཆོས་ལུགས་མི་འདྲ་བ་རྒྱུ་མཚན་དུ་བྱས་ཏེ་ཨེ་ནི་ཤོག་ཤོག་འདྲ་བྱེད་ཡ་དང་ཨེ་ནི། བྱེད་པའི་འཁྲུག་པ་ཞིག་བསྡད་དེ་འདྲ་ཡོང་གི་ཡོད་རེད་ད་ཁྲིད་ད་ག་དཔེར་ན་ང་རང་ཚོ་ཨབ་གྷ་ནི་སི་ཐན་ཆ་བཞག་ན་ཨེ་ནི། ཁ་ཆེ་ཆོས་ལུགས་གཅིག་པ་རེད་དེ་ཡིན་ནའི་ཤི་ཡ་དང་སུ་ནི་ཟེར་དེ་འདྲ་གི་ཐོག་ནས་འཁྲུག་པ་རྒྱབ་བསྡད་ཀྱི་ཡོད་རེད་བསམ་ཡུལ་ལས་འདས་པ་རེད་ཤག་ཆོས་ལུགས་ཡིན་དུས་ཚང་མ་ལོག་གི་གཅིག་གི་སེམས་པ་བཟང་པོ་བྱེད་དགོས་རེད་མི་ལ་ཕན་ཐོགས་བྱེད་དགོས་རེད་ཟེར་ནས་བཤད་བསྡད་མཁན་གཅིག་པ་རེད་ཨན་ལྟ་གྲུབ་ཐོག་ནས་ཡིན་ནའི་ད་འཇིག་རྟེན་བཀོད་པ་པོ་འདོད་ཡ་དང་ཨན་འཇིག་རྟེན་བཀོད་པ་པོས་ད་ཁྱད་པར་བྱེད་ལ་ཨེ་ལགས་བྱས་ནས་ད་དེ་འདོད་མཁན་གཅིག་པ་རེད་དེ་ཡང་ཞིག་གིས་ནང་གསེས་ཨེ་ནི་ཕྲན་བུ་ཕྲན་བུ་ལྟ་ཞིག་གིས་ལོ་རྒྱུས་མི་འདྲ་བ་ཡོད་པ་རྒྱུ་མཚན་དུ་བྱས་ཏེ་འཁྲུག་པ་བརྒྱབ་བསྡད་ཀྱི་ཡོད་རེད། ཡང་ད་རེས་ཀྱི་ལྷན་ཚོགས་གོ་སྒྲིག་ཞུ་མཁན་གཙོ་བོ་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ལྷོ་ཤར་ཨེ་ཤི་ཡའི་ཚོགས་པ་དང་རྒྱལ་སྤྱིའི་དགེ་ལྡན་ལྷན་ཚོགས་དང་དགའ་ལྡན་ཁྲི་ཐོག་ཁང་ཐུན་མོང་ནས་གོ་སྒྲིག་ཞུས་པ་ཞིག་དང་ད་རེས་ཀྱི་ལྷན་ཚོགས་ཐོག་རྒྱ་གར་ནང་ཡོད་པའི་བོད་པའི་ཆོས་བརྒྱུད་ཁག་གི་མཁས་དབང་ཙམ་མིན་པར་ལྷོ་ཤར་ཨེ་ཤི་ཡའི་ཁུལ་གྱི་ཡུལ་གྲུ་ཁག་འདྲ་མིན་ནས་གནས་བརྟན་སྡེ་བ་དང་ཐེག་པ་ཆེན་པོའི་མཁས་དབང་དུ་མ་ཞིག་མཉམ་ཞུགས་གནང་ཡོད་པ་རེད་ཐེངས་འདིའི་ལྷན་ཚོགས་དེ་གོ་སྒྲིག་ཞུ་དགོས་པའི་དམིགས་ཡུལ་སྐོར་དགའ་ལྡན་ཁྲི་ཐོག་ཁང་གི་དྲུང་ཆེ་མཁན་ཟུར་བློ་བཟང་རྒྱལ་མཚན་ལགས་ནས་གསུངས་དོན། ད་ལྟའི་གོ་སྒྲིག་བྱེད་པའི་གཙོ་བོ་དེ་ཏང་གི་སྐྱབས་མགོན་རིན་པོ་ཆེ་བཀའ་གནང་བ་ནང་བཞིན་རེད། ང་ཚོ་འཛམ་བུ་གླིང་མི་གང་ག་མཐུན་པོ་ཡོང་ཡ་གི་གཞི་རྩ་ཆེ་ཤོས་དེ་ཆོས་བྱ་དགོས་པ་རེད། བྱས་ཙང་ཆོས་དེ་ནང་ནས་མངལ་ལ་ཆོས་པ་ཚོ་ནང་ཕན་ཚུན་ང་ཚོ་གཅིག་གཅིག་ལ་མཁྱེན་རྟོགས་ཡོང་ཡ་དང་གཅིག་གཅིག་གི་ལྟ་གྲུབ་དེ་གི་དེ་ཡག་པོ་གཅིག་མཁྱེན་པའི་ཐོག་ནས་མི་མང་ལ་མར་གསལ་བཤད་བྱས་བྱས་མཐུན་པོ་ཡོང་ཡ་གི་ད་དམིགས་ཡུལ་གཙོ་བོ་དེ་དེ་བཟུང་གི་ཡོད་རེད། ད་ལྟ་དེ་ནང་ན་འགན་བཞེས་མཁན་དེ་གྲྭ་པ་ཞེ་གཅིག་རེད་ང་ཚོ་བོད་བརྒྱུད་ཆེ་ནས་དགེ་བཤེས་ཞེ་གཅིག་རེད་ཁོ་རང་ཚོ་ཤྲི་ལངྐ་ཡིན་ན་ཐེ་རོ་ཟེར་གྱི་འདུག་ཨ་ནི་དགེ་སློང་ཞེ་གཅིག་རེད་ད་ག་ནས་ཐཱའི་ལེན་གྱི་དགེ་སློང་ཞེ་གཅིག་རེད་ང་ཚོའི་ལས་འཆར་དེ་ལོ་ལྔ་གི་རིང་གི་འཆར་གཞི་རེད་ད་ལོ་དེ་དང་པོ་དེ་ནས་འགོ་ཚུགས་ཀྱི་ཡོད་རེད།
ད་རེས་ཀྱི་མཁས་པའི་ལྷན་ཚོགས་ཀྱི་བྱུང་རིམ་ནི་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཟླ་བ་དང་པོའི་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐཱའི་ལེན་ཝཱད་པཱ་དགོན་པ་གསར་པ་དབུ་འབྱེད་མཛད་སྐབས་དགོན་པ་དེའི་མཁན་པོ་གཙོ་བོ་བོ་དྷི་ནནྡ་མུ་ནི་མཆོག་དང་བཀའ་མོལ་གནང་སྐབས་གོང་ས་མཆོག་ནས་མ་འོངས་པར་གནས་བརྟན་སྡེ་བ་དང་ཐེག་པ་ཆེན་པོ་གཉིས་མཉམ་རུབ་ཐོག་ནས་མཁས་པའི་བགྲོ་གླེང་སོགས་གོ་སྒྲིག་ཞུ་ཐུབ་ན་དགེ་མཚན་ཆེན་པོ་ཡོད་སྐོར་བཀའ་ཕེབས་དོན་བཞིན་ཐེངས་འདིའི་མཁས་པའི་ལྷན་ཚོགས་དེ་གོ་སྒྲིག་ཞུས་པ་ཞིག་རེད་འདུག་རྒྱ་གར་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་སྙན་སྒྲོན་ཞུ་བ་ཡིན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་ཉིན་གྲངས་གསུམ་རིང་གསུང་ཆོས་བཀའ་དྲིན་བསྐྱངས་གནང་མཛད་རྒྱུ་ཡིན་འདུག།

རུག་རུག་གིས་འཛོམས་ནས་ཁྱེད་ཚོ་ཚང་མས་སྟོན་པ་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་པའི་གནས་རེད་བསམ་ནས་མིག་ལ་མཆི་མ་ཁྲིག་ཁྲིག་དང་ལུས་ཀྱི་སྤུ་བ་གཡོ་བའི་ཀུན་སློང་བཟང་པོ་ཁྱེར་ནས་འདིར་འཛོམས་པ་རེད། ང་ཚོ་ཚང་མས་སྟོན་པ་ཐུགས་རྗེ་ཅན་གྱིས་སེམས་བཟང་པོ་བྱེད་དགོས་པ་དང། སྟོང་ཉིད་ཀྱི་ལྟ་བ་གསུངས་པ་སེམས་ལ་དྲན་པ་བྱས་ནས་ཉིན་རེ་བཞིན་མི་ཚེ་འདི་སྟོན་པ་བཅོམ་ལྡན་འདས་ཀྱི་རྗེས་འབྲང་རྣལ་མ་ཞིག་ལ་བྱས་ཏེ་རང་གཞན་ཀུན་ལ་ཕན་ཐོགས་བྱེད་མཁན་ཞིག་བྱེད་ཀྱི་ཡིན་བསམ་པའི་དགོངས་པ་བཞེས་ཤོག་ཅེས་དང། དེ་བཞིན ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ད་དུང་དེར་སྐབས་སུ་བབས་པ་ཁྱོད་ཚོ་བན་རྣམས་ལ་མཚོན་ན་ཐེག་པ་ཆེན་པོ་དང་ཐེག་པ་ཆུང་ངུ་ཞིག་ཡིན་ཅེས་མི་དགོས་པར་སྟོན་པ་བཅོམ་ལྡན་འདས་ཀྱི་རྗེས་འབྲང་དང་སྟོན་པ་བཅོམ་ལྡན་འདས་ཚད་མའི་སྐྱེས་བུར་ཁས་བླངས་ནས་དེའི་རྗེས་སུ་འབྲངས་པ་དེ་ལྟར་ཡིན་པས་ཁྱེད་ཚོ་ཚང་མས་ད་ལྟའི་བར་དུ་ཧུར་ཐག་བྱས་པ་རེད་ལ་ད་དུང་ཡང་ཧུར་ཐག་བྱེད་རོགས། ཆོས་ཚང་མའི་སྙིང་པོ་གཞན་ཕན་གྱི་སེམས་གསུང་གི་ཡོད་ཅིང་སེམས་བཟང་པོ་བྱེད་པ་ནི་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོད་པ་ཞིག་རེད། སོགས་བཀའ་སློབ་སྩལ་ཡོད་པ་གོང་ས་ཏཱ་ལའི་བླ་མའི་དྲ་རྒྱའི་ཐོག་གནས་ཚུལ་སྤེལ་འདུག། བོད་པའི་སློབ་གྲྭ་ཁག་གི་སློབ་སྤྱི་དང་སློབ་དགེ་རྣམས་ལ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སློབ་སྤེལ་གྱི་ཟབ་སྦྱོང་ལེགས་གྲུབ་ཟིན་ཡོད་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་བ་ལྟར་ན། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་དང་འབྲས་སྤུངས་བློ་གསལ་གླིང་སྒོམ་སྒྲུབ་དང་ཚན་རིག་ལྟེ་གནས་ཁང་ཐུན་མོང་གིས། སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བཞི་ནས་ཉི་ཤུ་དྲུག་བར་ཉིན་གྲངས་གསུམ་རིང། མོན་གྷོ་བློ་གསལ་གླིང་སྒོམ་སྒྲུབ་དང། ཚན་རིག་ལྟེ་གནས་ཁང་དུ་བོད་པའི་སློབ་གྲྭ་ཁག་གི་སློབ་སྤྱི་དང་དགེ་ཆེ་རྣམས་ལ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སློབ་སྤེལ་གྱི་ཁྱབ་ཁོངས། སཱི་ཤེས་ཡོན་སློབ་གསོའི་ཟབ་སྦྱོང་ཞིག་གོ་སྒྲིག་གནང་ཡོད་འདུག་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་བཟང་སྤྱོད་ལྟེ་གནས་ཁང་གི་འགན་འཛིན་འབུམ་རམས་པ་དགེ་བཤེས་བློ་བཟང་བསྟན་འཛིན་ལགས་དང། སཱི་ཤེས་ཡོན་སློབ་གསོའི་རྒྱལ་སྤྱིའི་འབྲེལ་མཐུད་པའམ་མཐུན་སྦྱོར་བ།

རྩོམ་སྒྲིག་དང་གཏན་འབེབས་གནང་ཡོད་པ་དེ་ཉིད་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སློབ་ཁྲིད་བྱེད་རྒྱུའི་བསླབ་གཞི་ཆ་ཚང་ཞིག་ཆགས་ཀྱི་ཡོད་སྟབས་སློབ་སྤྱི་དང་དགེ་ཆེ་རྣམ་པ་དགེ་ལས་སློབ་ཕྲུག་ཡོངས་ཀྱི་ལུས་ངག་ཡིད་གསུམ་གྱི་བདེ་ཐབས་སླད། བསླབ་གཞི་དེ་ཉིད་ཁ་ཞེ་གཉིས་མེད་ཀྱིས་ལག་བསྟར་དགོས་རྒྱུ་གལ་ཆེན་པོ་ཡིན་པའི་སྐོར་གསུངས་ཡོད་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་གི་ཡིན། ཐའེ་ཝན་གཞུང་གིས་འགན་འཁུར་དམག་ཞབས་དུས་བཀག་ཟླ་བ་བཞི་ནས་ལོ་གཅིག་བར་མང་དུ་གཏོང་རྒྱུ་ཕྱིར་བསྒྲགས་བྱས་འདུག་ཧྥ་རན་སི་གསར་འགྱུར་བརྒྱུད་ལམ་གྱིས་གནས་ཚུལ་སྤེལ་བ་ལྟར་ན། ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཡིན་ཝེན་གྱིས་རྒྱལ་ཁབ་བདེ་འཇགས་སྐོར་སྲིད་གཞུང་གི་དཔོན་རིགས་མཐོ་གྲས་ཀྱི་ལྷན་ཚོགས་ཤིག་མཇུག་བསྒྲིལ་བའི་རྗེས། གོང་ཞུས་ཐའེ་ཝན་གྱི་འགན་འཁུར་དམག་ཞབས་ཀྱི་དུས་བཀག་ཟླ་བ་བཞི་ནས་ལོ་གཅིག་བར་དུས་འགྱངས་བྱ་རྒྱུ་གསར་འགོད་ལྷན་ཚོགས་ཐོག་ཕྱིར་བསྒྲགས་གནང་ཡོད་ཅིང། དེ་ལྟར་གནང་དགོས་དོན་ནི་རྒྱ་ནག་གིས་ཐེ་ཝན་ལ་དྲག་པོའི་འཇིགས་སྐུལ་བྱེད་ཤུགས་ཆེ་རུ་གཏོང་བཞིན་པར་བརྟེན་ནས་ཡིན་པ་གསུངས་ཡོད་འདུག་རྒྱ་ནག་གཞུང་གིས་དམངས་གཙོའི་ལམ་ལུགས་ལྡན་པའི་ཐེ་ཝན་དེ་བཞིན་རྒྱ་ནག་རང་ཉིད་ཀྱི་མངའ་ཁོངས་ཡིན་ལུགས་བཤད་ནས་ནམ་ཞིག་དགོས་ངེས་བྱུང་ཚེ་དྲག་པོའི་ཐབས་ལམ་ཐོག་ནས་ཐེ་ཝན་རྩིས་ལེན་བྱ་རྒྱུ་ཡིན་ལུགས་བརྗོད་བཞིན་ཡོད་པར་བརྟེན། ཐེ་ཝན་མི་མང་ཚོ་ཡང་རྒྱ་ནག་གི་དྲག་པོའི་འཇིགས་སྐུལ་འོག་གནས་མུས་ཡིན་པ་རེད། ཐེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཡིན་ཝེན་གྱིས་རྒྱ་ནག་གིས་ཐེ་ཝན་ཐོག་ལ་འཇིགས་སྐུལ་དང་དྲག་པོའི་ཉེན་ཚབས་ཇེ་ཆེར་གཏོང་བཞིན་པ་མངོན་གསལ་དོད་པོ་ཡོད་པ་དང། སུ་འདྲ་ཞིག་གིས་ཀྱང་དམག་འཁྲུག་བྱ་རྒྱུར་འདོད་མོས་མེད་ཅིང། ཡིན་ན་ཡང་ཞི་བདེ་ནི་གནམ་ནས་གསོལ་རས་གནང་བ་ཞིག་མ་རེད། ད་ལྟའི་ཆར་ཐེ་ཝན་གྱི་འགན་འཁུར་དམག་ཞབས་ཀྱི་དུས་བཀག་ཟླ་བ་བཞི་དེས་ད་ལྟའི་ཐེ་ཝན་མཚོ་འགག་གི་འགྱུར་འགྲོས་ལ་ནུས་པ་ལྡན་པའི་ཁ་གཏད་ཐུབ་རྒྱུ་ཁག་པོ་ཡིན་སྟབས། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ནས་བཟུང་དམག་ཞབས་ཀྱི་དུས་བཀག་ལོ་གཅིག་བཟོ་རྒྱུ་ཡིན་པ་ཕྱིར་བསྒྲགས་གནང་འདུག་དེ་ཡང་སྤྱི་ལོ་ཉིས་སྟོང་ལྔ་ལོའི་སྤྱི་ཟླ་དང་པོའི་ཚེས་གཅིག་གི་རྗེས་སུ་སྐྱེས་པའི་སྐྱེས་པ་ཚོར་དམིགས་པ་ཞིག་ཡིན་འདུག་འདས་པའི་རིང་ཐེ་ཝན་ནང་བཙན་དབང་གིས་དམག་ཞབས་བསྒྲུབ་རྒྱུའི་སྲིད་བྱུས་ལ་ཐེ་ཝན་མི་མང་གིས་དགའ་པོ་བྱེད་ཀྱི་མེད་པ་དང། དེར་བརྟེན་སྲིད་གཞུང་སྔོན་མས་དམག་ཞབས་ཀྱི་དུས་བཀག་ཟླ་བ་བཞི་བཟོས་ནས་དམིགས་ཡུལ་ནི་རང་འགུལ་གྱི་དམག་ཞབས་གཙོ་བོ་བྱེད་པའི་དམག་དཔུང་ཞིག་བསྐྲུན་ཐབས་བྱས་ཡོད་པ་རེད། ཡིན་ནའི་ཉེ་བའི་ཆར་ཐེ་ཝན་དམངས་ཁྲོད་དུ་བསམ་ཚུལ་བསྡུ་ལེན་བྱས་པའི་ནང་བསམ་ཚུལ་བསྡུ་ལེན་གྱི་མིའི་གྲངས་འབོར་གྱི་བཞི་ཆ་གསུམ་ཡན་གྱིས་དམག་ཞབས་ཀྱི་དུས་བཀག་ཟླ་བ་བཞི་དུས་ཡུན་ཐུང་དྲགས་པར་ངོས་འཛིན་བྱས་ཡོད་འདུག། སྲིད་འཛིན་ལྕམ་ཚའེ་ཡིན་ཝེན་གྱིས་དམག་ཞབས་ཀྱི་དུས་ཡུན་རིང་དུ་གཏོང་རྒྱུའི་ཐག་གཅོད་དེ་ནི་དཀའ་ཚེགས་ཅན་ཞིག་ཡིན་པ་དང་འོན་ཀྱང་མ་འོངས་ཐེ་ཝན་གྱི་མི་རབས་རྗེས་མ་ཚོ་རང་དབང་དང་དམངས་གཙོའི་འཚོ་གནས་སྐྱེལ་ཐུབ་རྒྱུའི་ཆེད་དམག་འཐབ་གྲ་སྒྲིག་བྱས་ཚེ་གལ་སྲིད་དངོས་སུ་དམག་འཁྲུག་བྱུང་ན་ཡང་འགོག་ཐབས་ནུས་པ་སྟོན་ཐུབ་རྒྱུ་ཡིན་པས་ཐག་གཅོད་དེ་ལྟར་བྱེད་རྒྱུ་དེ་ཡང་སྲིད་གཞུང་གི་འགན་འཁྲི་ཡིན་པ་གསུངས་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་བསྲིངས་ཞུ་གི་ཡོད། ལྷོ་ཀོ་རི་ཡ་ནས་ཡིན་པའི་སྙིང་གི་སྨན་པ་ལི་སོ་ལི་ཡིས་རོགས་སྐྱོར་དང་མཐུན་འགྱུར་འོག་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བདེ་ལེགས་སྨན་ཁང་དུ། སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བདུན་ནས་ཉི་ཤུ་བརྒྱད་ཉིན་གྲངས་གཉིས་རིང་སྙིང་ཁམས་བརྟག་དཔྱད་ཀྱི་ལས་གཞི་ཞིག་རིན་མེད་ཐོག་ལ་དབུ་འཛུགས་གནང་བཞིན་ཡོད་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་གཤམ་ལ་གསན་རོགས་གནང། ལྷོ་ཀོ་རི་ཡ་ནས་ཡིན་པའི་སྙིང་གི་སྨན་པ་ཨེལ་སུའུ་ལི་ལགས་ཀྱིས་རོགས་སྐྱོར་དང་མཐུན་འགྱུར་འོག་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བདེ་ལེགས་སྨན་ཁང་དུ། སྤྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་བདུན་ནས་ཉི་ཤུ་རྩ་བརྒྱད་བར་ཉིན་གྲངས་གཉིས་ཀྱི་རིང་སྙིང་ཁམས་བརྟག་དཔྱད་ཀྱི་ལས་གཞི་ཞིག་རིན་མེད་ཐོག་དབུ་འཛུགས་གནང་ཞིང་དེ་ཡང་ཀོ་རི་ཡ་ནས་ཆེད་དུ་བཞུགས་སྒར་རྡ་རམ་ས་ལར་ཕེབས་པའི་སྙིང་གི་སྨན་པ་ཨེལ་སུའུ་ལི་ལགས་ནི་བརྟག་དཔྱད་གནང་མཁན་གཙོ་བོ་གྲས་ཤིག་ཡིན་འདུག་པ་མ་ཟད་སྙིང་བརྟག་དཔྱད་གནང་སའི་ཡོ་ཆས Echocardiography ནི་ཁོང་སྒེར་གྱིས་བདེ་ལེགས་སྨན་ཁང་ལ་ཞལ་འདེབས་གནང་བ་ཞིག་ཡིན་འདུག། His Holiness Dalai Lama Great Teaching། ང་ད་རེས་ཆེད་དུ་རྡ་རམ་ས་ལ་ཡོང་སྟེ་གཙོ་བོ་བདེ་ལེགས་སྨན་ཁང་གི་སྨན་པ་ཚོར་སྙིང་ཁམས་བརྟག་དཔྱད་དང་འབྲེལ་བའི་ཤེས་བྱ་གསར་པ་ཁག་ངོ་སྤྲོད་ཞུས་པའི་ཐོག་བཞུགས་སྒར་ཁུལ་དུ་གནས་སྡོད་མི་མང་ཚོར་རིན་མེད་ཐོག་སྙིང་ཁམས་བརྟག་དཔྱད་བྱེད་རྒྱུ་དེ་ཡིན། དེ་ཡང་ང་ལ་འདི་ལྟ་བུའི་སྤྱི་ཚོགས་ཞབས་ཞུ་བསྒྲུབ་རྒྱུ་ཡི་སེམས་ཤུགས་སྦྱིན་མཁན་ནི་གོང་ས་ཏཱ་ལའི་བླ་མ་མཆོག་ཡིན་པས་ངས་བརྒྱུད་ལམ་དེའི་བརྒྱུད་ནས་གོང་ས་མཆོག་གིས་ད་བར་འཛམ་གླིང་སྤྱི་ཡི་བདེ་རྩར་ཕན་པའི་རླབས་ཆེན་གྱི་མཛད་འཕྲིན་སྐྱོང་བཞིན་པར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཀོ་རི་ཡ་ནས་ཡིན་པའི་སྙིང་ནད་རིག་པའི་ཆེད་ལས་པ་སྐུ་ཞབས་ཨེལ་སུའུ་ལི་ལགས་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་ཆོས་ཡང་ཡང་ཞུ་མཁན་གྲས་ཤིག་ཡིན་འདུག་པ་མ་ཟད་མགོན་པོ་གང་ཉིད་མཆོག་གི་གསེར་ཞལ་མཇལ་རྒྱུ་དང་གསུང་ཆོས་ཞུ་རྒྱུའི་སླད་བཞུགས་སྒར་རྡ་རམ་ས་ལ་ཐེངས་འགའ་ཕེབས་མྱོང་འདུག་ལ་དེ་འདྲའི་བརྒྱུད་ནས་ཁོང་དང་བཞུགས་སྒར་བདེ་ལེགས་སྨན་ཁང་གཉིས་བར་འབྲེལ་བ་བཟང་པོ་ཞིག་བྱུང་ཡོད་འདུག། བདེ་ལེགས་སྨན་ཁང་གི་འགན་འཛིན་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་ཀྱིས་ཁོང་ལྟ་བུ་མི་སྒེར་གྱིས་ང་ཚོའི་སྤྱི་ཚོགས་ལ་རླབས་ཆེན་གྱི་ཞབས་འདེགས་བསྒྲུབས་པར་ངས་ཐུགས་རྗེ་ཆེ་ཞུ་རྒྱུ་ཙམ་མ་ཟད་ང་ཚོས་སྤྱི་ཚོགས་ཞབས་ཞུ་བསྒྲུབས་པར་སེམས་ཤུགས་འཕར་མ་སྦྱིན་མཁན་གྲས་ཤིག་ཀྱང་ཡིན་སྨན་པ་ཁོང་གིས་ད་རེས་ཞལ་འདེབས་གནང་བའི་སྙིང་བརྟག་དཔྱད་གནང་སའི་ཡོ་ཆས་ལ་རིན་གོང་ཧིན་སྒོར་འབུམ་སུམ་ཅུ་སོ་དྲུག་ཙམ་གནས་ཀྱི་ཡོད་ཅེས

གི་ཟས་བཅུད་དང་དེ་འདྲས་མང་པོ་ཅིག་ལུས་ཡ་འགྱུར་བ་ཕྱིན་པ་སོང་ཙང་ན་ཚ་དེ་མང་པོ་ཞིག་ཐོན་ཡོང་གི་འདུག་བྱས་ཙང་ད་དེ་འདྲས་རིགས་དེ་ཐོལ་རྒྱག་དགོས་བསྐྱལ་ལ་སྙིང་གི་ན་ཚ་དེ་ཐོལ་རྒྱག་དགོས་བསྐྱལ་ལ་ཡོང་གི་ཡོད་སོང་ཙང་དེའི་སྐབས་ལ་ཡ་ལམ་སང་ང་རང་ཚོ་འདི་ནས་ཅིག་བལྟས་བྱས་ཨ་འདི་ནས་སྨན་ཁང་ཆེ་ཁག་ག་བ་ལ་ཡ་བལྟ་དགོས་འདུག་ལམ་སྟོན་ག་རེ་ཞུ་དགོས་འདུག་ཨ་ལམ་སྔ་དྲོས་གི་བརྟག་དཔྱད་བྱེད་ས་གི་ད་ན་ཚ་རྩད་ཆོད་ཡ་གི་རྒྱུ་བྱས་ད་ཡེ་ལ་ཁ་ཚ་ལ་ལྕ་ལ་གལ་ཆེན་པོ་ཅིག་ཆགས་ཡོད་བསམ་གྱི་འདུག། དེ་རིང་ཉིན་དང་པོའི་བརྟག་དཔྱད་སྐབས་རྡ་ས་ཁུལ་གྱི་མི་མང་མི་ཉུང་བ་ཞིག་བདེ་ལེགས་སྨན་ཁང་དུ་སྙིང་ཁམས་བརྟག་དཔྱད་བྱེད་ཁར་ཕེབས་འདུག་པ་དང་སྨན་པ་ཁོང་གིས་མི་རེ་རེ་བཞིན་བརྟག་དཔྱད་གནང་ཞོར་དུ་བདེ་ལེགས་སྨན་ཁང་གི་སྨན་པ་ཚོར་སྙིང་བརྟག་དཔྱད་གནང་སྟངས་ཐད་སློབ་ཁྲིད་གནང་གི་ཡོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། རྒྱ་གར་ལྷོ་ཕྱོགས་ཧུན་སུར་རབ་རྒྱས་གླིང་རྒྱུད་སྨད་གྲྭ་ཚང་གངས་ཅན་རིག་གནས་སློབ་གྲྭ་དང་བོད་མིའི་སྒྲིག་འཛུགས་ཆོས་རིག་ལས་ཁུངས་ཟུང་འབྲེལ་གྱིས་དུས་ཡུན་ཟླ་བ་དྲུག་རིང་བོད་རིགས་མཐོ་སློབ་ཐོན་པའི་སློབ་མ་ཁག་ཅིག་ལ་བོད་ཀྱི་སྐད་ཡིག་བརྡ་སྤྲོད་དང་རིགས་ལམ་སོགས་ཀྱི་ཐད་ཟབ་སྦྱོང་ལེགས་གྲུབ་བྱུང་ཡོད་པའི་སྐོར་པད་མ་དངོས་གྲུབ་ལགས་ཀྱིས་གཤམ་ལ་སྙན་སྒྲོན་ཞུ་གནང་གི་རེད། འདི་ལོ་སྤྱི་ཟླ་བདུན་པའི་ཚེས་དགུ་ནས་བཟུང་བྱས། ད་ཆ་སྤྱི་ཟླ་བཅུ་གཉིས་པའི་ཟླ་མཇུག་བར་ཡག། དུས་ཡུན་ཟླ་བ་དྲུག་གི་རིང་ལ་ཡག་དེ་རྒྱ་གར་ལྷོ་ཕྱོགས་ཧུན་སུར་རབ་རྒྱས་གླིང་རྒྱུད་སྨད་གྲྭ་ཚང་གི་གངས་ཅན་རིག་གནས་བསླབ་གྲྭ་དང་བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་གཉིས་ཟུང་འབྲེལ་གྱི་གོ་སྒྲིག་འོག་ཡག། བོད་རིགས་མཐོ་སློབ་ཐོན་པའི་སློབ་མ་བཅོ་བརྒྱད་སྐོར་ཞིག་ལ། སྐབས་དགུ་པའི་གི་བོད་ཀྱི་སྐད་ཡིག་དང་ནང་དོན་རིག་པ། དེ་ག་ནང་བཞིན་རིགས་ལམ་བཅས་ཀྱི་ཐོག་ལ་ཡང་ཟབ་སྦྱོང་གནང་བཞིན་པ་དེ་ཉིད་ད་ཆ་མཇུག་བསྒྲིལ་བ་དང་བསྟུན། བྱས་སློབ་མ་ཁག་ཅིག་ལ་ཡང་ཟབ་སྦྱོང་འདིའི་ནང་འཛུལ་ཞུགས་བྱ་རྒྱུའི་ཐོག་མའི་དམིགས་ཡུལ་དང་ཟབ་སྦྱོང་འདིའི་ཐོག་ནས་ཕན་ཐོགས་དང་དགེ་མཚན་གང་བྱུང་ཡོད་མེད་སྐོར་ལ་ཡང་བཀའ་འདྲི་ཞུས་པ་ཡིན།

བློ་སྤོབས་སྐྱེ་བ་དང་སྙིང་སྟོབས་སྐྱེ་བའི་གི་གནས་ཚུལ་ཞིག་ཆགས་བསྡད་ཀྱི་འདུག་ར་ནི་ང་རང་གི་ཕྱིན་ཆད་གྲོགས་པོ་གྲོགས་མོ་ནང་ཁུལ་ལ་དང་ལས་རོགས་ནང་ཁུལ་ལ་ཕན་ཚུན་གྱི་གོ་བསྡུར་དང་སྦྱང་བཤད་དང་གྲོས་མོལ་བྱེད་གི་ཐབས་ཤེས་གང་ཐུབ་བྱེད་རྒྱུ་ཡིན་ར། ངའི་མིང་ལ་ཚེ་བརྟན་སྒྲོལ་དཀར་ཞུ་གི་ཡོད། ང་རང་ཨ་ནི་ཉེ་བའི་གཙུག་ལག་རབ་འབྱམས་པ་དེ་ནི་སེམས་ཁམས་རིག་པ་སྒང་ལ་བྱས་པ་ཡིན་ཨ་ཉེ་བའི་གཙུག་ལག་རབ་འབྱམས་པ་དེ་ཚར་མ་ཐག་ཏུ་ཡོད་ཨ་དེའི་ཟླ་དྲུག་གི་ཟབ་སྦྱོང་དེ་ལ་འདུག་བྱས་ནས་སླེབས་པ་ཡིན་ཨ་དང་པོ་གུས་མོ་སླེབས་དགོས་རྒྱུ་མཚན་དེ་ག་རེ་ཞུ་ཡ་ནི་ཨ་ནི་ང་ཚོ་སྤྱི་བཏང་གི་ལོ་གསུམ་དུས་སུ་རྒྱ་གར་མཐོ་སློབ་ནང་བསྡད་དུས་དེ་ཙམ་པ་ནས་ཨ་ནི་བོད་ཡིག་ལ་དུས་སུ་སྦྱང་བརྩོན་བྱས་ཀྱི་གོ་སྐབས་སུ་མ་རག་ཨ་ནི་སོ་སོ་གིས་འབད་བརྩོན་ཞིག་མ་བྱས་ཙང་ཨ་ནི་སྤྱི་བཏང་གི་ད་བོད་ཡིག་གི་གནས་ཚད་དེ་དུས་སུ་སྐྱོ་འགྲོ་ད་ག་ནང་བཞིན་ཨ་ནི་སོ་སོ་གིས་ཅིག་བྲི་བ་བསམ་ནས་བྲིས་མ་ཐུབ་དེ་འདྲས་བྱས་དུས་ད་བོད་ཡིག་ཡར་རྒྱས་བཏང་དགོས་འདུག་བསམ་ཨ་ནི་ལྷག་པར་དུ་དེ་ལ་ནང་ཆོས་བསླབ་ཀྱི་ཡོད་དུས་ཙམ་པ་ད་ནང་པ་སངས་རྒྱས་པ་ཡིན་པའི་ཆ་ནས་ཁྱོད་ཚོ་ཆོས་ལུགས་ག་རེ་ནང་པ་སངས་རྒྱས་རེད་ལབ་དུས་ད་ནང་པ་སངས་རྒྱས་ཀྱི་གྲུབ་མཐའ་དེ་ཚོ་ག་འདྲས་རེད་ལྟ་བ་ཁྱེད་ད་ག་འདྲས་རེད་ཁྱོད་ཚོ་ག་རེ་འདོད་ཀྱི་ཡོད་མ་རེད་ག་རེ་མ་དེ་ཚོ་སྐོར་ལ་ཨ་ནི་སོ་སོ་ཤེས་ཀྱི་མེད་པར་སོང་ཙང་ཨ་འདུག་བྱས་ནས་དང་པོ་འདིར་སླེབས་པ་ཡིན་ཨ་དེ་སླེབས་ཚར་གི་ད་ཟླ་བ་དྲུག་འདུག་བྱས་ནས་རྫོགས་ཚར་བ་རེད་ཨ་ཟླ་བ་དྲུག་ནང་ལ་ད་གུས་མོ་དངོས་གནས་ད་གཟོད་དང་པོ་གི་རེ་བ་ལས་ལྷག་ཨ་ནི་འདུག་བྱས་ནས་དང་པོ་སངས་རྒྱས་པའི་གྲུབ་མཐའ་རེད་སྐྱབས་འགྲོ་དེ་ཚོ་རེད་ཨ་ནི་གྲུབ་མཐའ་གི་ལྟ་བ་སོགས་པ་རེད་ཨ་ནི་ཅིག་ནམ་རྒྱུན་དང་མ་འདྲ་ཨ་ནི་བློ་སྐྱེད་ཤེད་ཤུགས་ཆེན་པོ་ཞིག་རག་ཨ་ནི་ཐུགས་རྗེ་ཆེ་ཞུ་གི་ཡིན། འདི་ཚེས་ཉི་ཤུ་རྩ་བདུན་ཉིན་ཟབ་སྦྱོང་དེ་བཞིན་མཇུག་སྒྲིལ་དང་སྦྲགས་ཏེ་ཡིག་རྒྱུགས་བཏང་བའི་ཆ་ཤས་སུ། སློབ་ཕྲུག་ཚོས་བརྗོད་གཞི་འདྲ་མིན་ཐོག་གཏམ་བཤད་བྱེད་སྐབས་སློབ་ཕྲུག་རྣམས་ལ་ཟབ་སྦྱོང་དང་འབྲེལ་བའི་གནད་དོན་འདྲ་མིན་ཐོག་བློ་སྐྱེད་གསར་བ་དུ་མ་ཞིག་རག་སྟེ་གདེང་སྤོབས་ཆེན་པོའི་ཐོག་ནས་བཀའ་མོལ་གནང་གི་འདུག་ཅིང། གངས་ཅན་རིག་གནས་སློབ་གྲྭའི་སློབ་དགེ་བགྲེས་པ་སྔགས་རམས་པ་ཡོན་ཏན་ནོར་བུ་ལགས་ཀྱིས་གསུང་ཡས་བྱས་ན། སྤྱི་ཡོངས་ཟླ་དྲུག་གི་ཟབ་སྦྱོང་དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་བཞི་ལོ་ནས་དབུ་འཛུགས་ཀྱིས་ལོ་ལྟར་ཆད་མེད་གོ་སྒྲིག་གནང་སྟེ། ཟབ་སྦྱོང་ནང་ཚོགས་ཞུགས་གནང་མཁན་དང་གོ་སྒྲིག་གནང་མཁན། དེ་བཞིན་སྤྱི་ཚོགས་བཅས་ཕྱོགས་གསུམ་གའི་ནང་ཟབ་སྦྱོང་དེ་བཞིན་ཕན་ཐོགས་ཆེན་པོ་བྱུང་ཡོད་པས།

སྤྱིར་བཏང་རྒྱུད་སྨད་གྲྭ་ཚང་གི་གངས་ཅན་རིག་གནས་སློབ་གྲྭ་དེ་བཞིན་ཐོག་མར་ཕྱི་ལོ་ཉིས་སྟོང་བདུན་ལོར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གྲྭ་ཚང་གི་མདོ་སྔགས་བཤད་སྒྲུབ་སློབ་གཉེར་ཁང་དེ། ཕྱི་ནང་འཛུགས་སྐྲུན་ལེགས་གྲུབ་བྱུང་སྐབས་བཀའ་སློབ་ཕེབས་པའི་ནང། མི་རིགས་དང་སྐྱ་སེར་ཕོ་མོ་དབྱེར་མེད་ལ་བོད་པའི་ཆོས་དང་རིག་གཞུང་ལ་དོ་དབྱིངས་ཡོད་མཁན་རྣམས་ལ་སློབ་གཉེར་བྱེད་སའི་སློབ་གྲྭ་ཞིག་གསར་འཛུགས་གནང་ཐུབ་པ་ཡིན་ན་དགེ་མཚན་ཆེ་ལུགས་ཀྱི་བཀའ་ཕེབས་དགོངས་དོན་ལྟར། གྲྭ་ཚང་གི་འཛིན་སྐྱོང་གི་ཐོག་ནས་ལས་གཞི་དེ་དབུ་འཛུགས་ཀྱིས་ཕྱི་ལོ་ཉིས་སྟོང་བཅུ་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མཚན་གནང་བའི་གངས་ཅན་རིག་གནས་སློབ་གྲྭ་དེ་བཞིན་ཕྱི་ནང་གི་འཛུགས་སྐྲུན་ལེགས་གྲུབ་བྱུང་སྟེ། ཕྱི་ལོ་ཉིས་སྟོང་བཅུ་ལོར་ཐོག་མར་བོད་ཕྲུག་ཁྱིམ་སྡེ་སློབ་གྲྭའི་དགུན་ཁའི་གུང་གསེང་དང་བསྟུན་ནས་སློབ་ཕྲུག་རྣམས་ལ་ནང་ཆོས་དང་བོད་ཀྱི་སྐད་ཡིག་སོགས་ཀྱི་སློབ་ཁྲིད་གནང་བ་ནས་བཟུང་སྟེ། ད་བར་ལོ་ལྟར་བོད་ཕྲུག་ཁྱིམ་སྡེའི་དགུན་ཁའི་གུང་གསེང་དང་སམ་བྷོ་ཊ་སློབ་གྲྭའི་སློབ་ཕྲུག་ཚོའི་དབྱར་ཁའི་གུང་གསེང་དང་བསྟུན་ནས་བོད་ཀྱི་སྐད་ཡིག་དང་ནང་དོན་རིག་པ་སོགས་ཀྱི་ཟབ་སྦྱོང་སོགས་ཀྱི་ལས་རིམ་འདྲ་མིན་ཞིག་གོ་སྒྲིག་གནང་བཞིན་ཡོད་པར་སློབ་དགེ་སྔགས་རམས་པ་རྒན་ཡོན་ཏན་ལགས་ཀྱིས་གསུང་གནང་བྱུང།
སྤྱིར་ཡང་གཟའ་ལྷག་པ་འཆར་ཅན་ཡང་ང་ཚོ་ཧོན་སུར་རང་གི་མི་མང་ལ་སྔོན་མ་ཚོགས་རེད་ད་ཕྱིས་སུ་ནད་ཡམས་དང་དེ་འདྲ་བྱས་ནས་དེ་འདྲ་བར་སྐབས་ཅིག་ཚོགས་ཐུབ་ཡོད་མ་རེད་གཞན་གཟའ་ལྷག་པ་འཆར་ཅན་ཧོན་སུར་རབ་རྒྱས་གླིང་མང་ཚོགས་ཀྱི་འཛིན་གྲྭ་ཅིག་འཆར་ཅན་ཚོགས་ཀྱི་རེད་ཨ་ནི་ཡང་ཕྱི་རྒྱལ་ནས་ཡང་སློབ་ཕྲུག་གང་ལ་གང་འཚམ་ཡོང་གི་རེད་དེ་ཚོ་ལ་ཁོ་རང་ཁོ་རང་ཚོའི་ནུས་པ་ལ་དཔག་པའི་གི་སློབ་ཚན་གྲ་སྒྲིག་བྱས་དང་དེ་འདྲ་བྱས་ནས་ཕྱི་རྒྱལ་གང་ལ་གང་འཚམ་མང་པོ་སླེབས་ཡོད་རེད་མང་ཆེ་ཐེ་ཝན་ནས་རེད་དེ་འདྲས་བྱས་ཡོད་རེད་ཡང་མཚམས་མཚམས་ལ Bangalore དེ་བ་ནས་རྒྱ་གར་བ་དེ་འདྲས་ཤེས་ཡོན་ཅན་དེ་འདྲས་སྒོམ་སྒྲུབ་ཉམས་ལེན་བྱེད་མཁན་ཚོ་དེ་ཡོང་གི་རེད་ཁོང་ཚོ་ལ་དམིགས་བསལ་གྱི་སློབ་ཁྲིད་དེ་འདྲས་བྱས་ཡོད་མ་རེད་ཁོང་ཚོ་སྒོམ་རྒྱག་ས་གྲ་སྒྲིག་བྱས་དང་ད་དེ་འདྲས་བྱས་ནས་ལས་རིམ་ཁག་ཁ་ཤས་བྱས་ཡོད་རེད། ད་ལན་བོད་རིགས་མཐོ་སློབ་ཐོན་པའི་སློབ་མ་རྣམས་ཡར་ཟབ་སྦྱོང་མཇུག་སྒྲིལ་བྱུང་བའི་རྗེས་ལ་ཡར་རིང་མིན་ཟླ་བ་རྗེས་མའི་ཚེས་མགོ་ནས་བཟུང་བྱས་དུས་ཡུན་ཟླ་བ་གཅིག་གི་རིང་ལ་ཡར་ནམ་རྒྱུན་ནང་བཞིན་གྱི་གངས་ཅན་རིག་གནས་སློབ་གྲྭ་འདིའི་ནང་ལོགས་ལ་ཡ། བོད་ཕྲུག་ཁྱིམ་སྡེ་མ་ལག་སློབ་གྲྭ་ཁག་གི་དགུན་ཁའི་གུང་གསེང་དང་བསྟུན་བྱས། བོད་ཁྱིམ་མ་ལག་སློབ་གྲྭ་ཁག་གི་སློབ་ཕྲུག་དྲུག་ཅུ་སྐོར་ཞིག་ལ་ཡ། བོད་ཀྱི་སྐད་ཡིག་དང་ནང་དོན་རིག་པ། དེ་ག་ནང་བཞིན་རིགས་ལམ་བཅས་ཀྱི་ཐོག་ལ་ཡ་ཟབ་སྦྱོང་གནང་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ཧོན་སུར་རབ་རྒྱས་གླིང་རྒྱུད་སྨད་གྲྭ་ཚང་གི་གངས་ཅན་རིག་གནས་སློབ་གྲྭ་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཀྱིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད།

སྙན་ཐོ་དེའི་ཐོག་ལ་རོགས་འདེགས་གནང་མཁན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་པ་བསྟན་འཛིན་ནོར་རྒྱས་ལགས་དང་ལྷན་དུ་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་གཤིས་གཤམ་གསན་གནང་རོགས། རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཐེངས་འདིའི་ལས་རིམ་འདིའི་ཐོག་ལ་ཡ་ད་ལྟ་ཉེ་ལམ་ཕྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ་བཞི་ཉིན་མོ་དེ། Canada། Toronto། གཙུག་ལག་སློབ་ཆེན་གྱི་ནང་ལ་ཡོད་པའི Citizen Lab ཞུ་བའི་ད་ལྟ་ཞིག་ཚན་རིག་གི་ཐོག་ནས་འགྲོ་བ་གནད་དོན་ཅི་རིགས་ཀྱི་ཐོག་ལ་ཡ་བརྟག་དཔྱད་གནང་མཁན་ལྷག་པར་དུ་ད་ཅིག་དྲ་རྒྱའི་ཐོག་ནས

ཅིག་བོད་པའི་ཐོག་ལ་ལྟ་སྲུང་བྱེད་ཀྱི་རེད་ཟེར་ཅིག་ལྟ་སྲུང་བྱེད་ཡག་གི་ཉེན་ཁ་དེ་ཆེ་རུ་འགྲོ་གི་ཡོད་ཟེར་གནས་ཚུལ་དེ་འདྲ་ཅིག་གནས་ཚུལ་རྒྱས་པོ་ཞིབ་པོ་ཅིག་སྙན་ཐོ་དེ་གོ་རིམ་ལྡན་པ་ཞིབ་པོ་ཅིག་སྟོན་གནང་ཤག་འདི་ནང་ལ་ཡ་ཕྱག་ལས་གནང་མཁན་ཉམས་ཞིབ་ཀྱི་རོགས་འདེགས་གནང་མཁན་དེ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཌི་སི་ནང་ལ་ཡ་བཞུགས་གདན་འཇགས་པ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགྲོ་བ་མིའི་ཐོབ་ཐང་གི་ཉམས་ཞིབ་པ་བསྟན་འཛིན་ནོར་རྒྱས་ལགས་ཆགས་བསྡད་ཀྱི་ཡོད་པ་རེད་བསྟན་འཛིན་ནོར་རྒྱས་ལགས་དེ་ང་ཚོའི་ལས་རིམ་འདིའི་ཐོག་ལ་ཡ་གདན་འདྲེན་ཞུ་གི་ཡོད

ཁྱིམ་གྱི་སྦུག་ལ་འགྲོ་སློབ་གྲྭའི་སྦུག་ལ་འགྲོ་གང་ལྟར་འདྲ་མིན་སྣ་ཚོགས་ཀྱི་ཐབས་ཤེས་ཀྱི་ཐོག་ནས་དེ་འདྲའི་གི་མིག་གི་པར་ཆས་དེ་བསྡུས་བྱས་ནས་གནས་བྱས་གློག་ཀླད་སྦུག་ལ་བཅུག་པའི་གི་ལས་འགུལ་ཤུགས་ཆེན་པོ་ཞིག་སྤེལ་ཡོད་རེད། བྱས་ཙང་རྩ་བའི་རྒྱ་ནག་གི་ད་ཉེན་རྟོག་པ་གི་དེ་འདྲའི་གི་འཛམ་གླིང་ས་ཆ་གཞན་པ་ག་བ་ཡིན་པ་ཡིན་ནའི། བ་ལ། གལ་ཏེ་དེ་འདྲའི་པར་ཆས་ལེན་ཡོང་བ་ཡིན་ན། ད་དེའི་དགོས་པ་རྒྱུ་མཚན་ག་རེ་ཡིན་མེད་དེ་གའི་དེ་ཁ་གསལ་པོའི་ཐོག་ནས་ཤེས་དགོས་པ་རེད། ཁྲིམས་དང་ལྡན་པའི་ཐོག་ནས་ཡོང་དགོས་པ་རེད། ད་རྒྱ་ནག་གི་སྦུག་ལ་ཡང་ད་འདྲའི་དེ་འདྲའི་སྐད་གསར་གྱི་ད་སྐད་ཆ་དང་མ་ཚད་ད་ལྷག་པར་དུ་ཞིས་ཅིན་ཕིང་སྲིད་འཛིན་ཆགས་པའི་རྗེས་ནས་ཡོང་བའི་སྐད་ཆ་ཤུགས་ཆེན་པོ་ཅིག་ག་རེ་བཤད་པ་ཟེར་ན། རྒྱལ་ཁབ་ཀྱི་སྤྱི་ཡོངས་ཀྱི་བདེ་འཇགས་ལབ་ཀྱི་སྐད་ཆ་ཤུགས་ཆེན་པོ་བཤད་ཡོང་དགོས་བ་ལ། ད་འདི་གི་གོང་འདི་གི། ལྟ་གྲུབ་འདི་གི་འོག་ལ་ཡང་ད་ལས་འགུལ་མང་པོ་ཞིག་སྤེལ་བའི་ཐོག་ནས། རྒྱལ་ཁབ་ཀྱི་བདེ་འཇགས་ཆེད་དུ་ནི་ཡིན། རྒྱལ་ཁབ་ཀྱི་བདེ་འཇགས་དང་བརྟན་ལྷིང་ཆེད་དུ་ཡིན་ལབ་ནས་དེ་འདྲའི་གི། ལས་འགུལ་ད་རིགས་རྫས་བསྡུ་ཡས་རེད་མིག་གི་པར་ཆས་བསྡུ་ཡས་རེད་ད་འདྲ་མིན་སྣ་ཚོགས་ཅིག་བྱེད་པའི་ཐོག་ནས། དེ་འདྲས་མི་གི། སོ་སོ་གི། ད། ཁྲག་དང་དེ་འདྲས་འཐེན་བྱས། གློག་ཀླད་སྦུག་ལ་གནས་ཚུལ་འདྲ་མི་འདྲ་བཅུག་ཡོད་རེད་ད་འདི་གའི་བསམ་བློ་ཉམས་ཞིབ་པ་ཚོ་དང་ད་ང་ཚོའི་གི་ཞེད་སྣང་ག་རེ་ཟེར་ན། འདི་ག་བ་ལ་བེད་སྤྱོད་གཏང་གི་རེད་ཟེར་གྱི་ཡོད་རེད་བ་ལ།

ནག་ཉེས་མེད་པའི་ཐོག་ནས་ནག་ཉེས་ཡོད་རེད་ཟེར་ནས་ཅིག་དེ་འདྲའི་ཅིག་ཁུངས་འདྲ་ཅིག་སྒྲུབ་དགོས་ཡོད་ན། ད་དེ་འདྲའི་གི་ཐོག་ནས་དེ་གློག་ཀླད་ཀྱི་སྦུག་ལ་གནས་ཚུལ་དེ་གའི་ལ་བེད་སྤྱོད་བཏང་བྱས་ཨ་ནི་ཉེས་པ་མེད་པ་ཅིག་ལ་ཉེས་པ་ཡོད་པ་བཟོ་ཐུབ་རེད་ད་ཁོང་ཚོའི་གི་དེ་ག་རེ་ཟེར་ན་དབང་ཆ་ཁོ་རང་ཚོ་ལ་ཡོད་རེད་བ་ལ་ཨ་ནི་གནས་ཚུལ་དེ་གའི་ཁོ་རང་ཚོ་ལ་ཡོད་རེད་གློག་ཀླད་ཁོ་རང་ཚོ་ལ་ཡོད་རེད་ད་ཁྲིམས་དེ་ཁོ་རང་ཚོ་གང་གང་ལག་བསྟར་ཤུགས་ཆེན་པོ་བྱེད་ཀྱི་མེད་དུས་ད་དེ་བྱས་ཙང་བེད་སྤྱོད་དེ་མ་བཟོས་ནས་ག་འདྲའི་གཏང་སྟངས་ཅིག་ཡོད་རེད་ཟེར་ནས་ཤོད་ཡ་ཡིན།

སྤྱི་ཡོངས་ཀྱི་བདེ་འཇགས་དང་བརྟན་ལྷིང་ཟེར་ཡག་ཅིག་ཞེ་པོ་ཅིག་ཤུགས་ཆེན་པོ་བཤད་ཀྱི་ཡོད་རེད་ཅེས་གསུངས་པ་རེད་དེ་དང། ད་ལྟ་དེ་རིགས་རྫས་དང་ཡང་ན་མིག་གི་ཕྱི་པགས་དེ་གའི་དེ་པར་ལེན་བྱེད་ཡག་དེ་གའི་བར་ལ་འབྲེལ་བ་ག་རེ་ཡོང་ག་རེ་ག་རེ་ཡོང་སྲིད་ཀྱི་རེད་ལགས། རྩ་བའི་འདི་རེད་ད་ལགས་ང་ཚོ་ད་ལྟ་རྒྱ་ནག་གི་སྦུག་ལ་ཡང་ད་རྨང་གཞི་གི་ཐོག་ནས་མི་གི་གཞུང་གིས་མི་མང་ལྟ་རྟོག་བྱས་ལྟ་རྟོག་ཟེར་ན་ལྟ་ཀློག་རེད་མཇུག་འདེད་བྱས་དང་རྟོག་ཞིབ་བྱས་ཏེ་རྨང་གཞི་གི་ཐོག་ནས་གཞི་བཞག་ས་དེ་གཙོ་བོ་གཅིག་ག་རེ་ཟེར་ན་སོ་སོ་གི་འདི་རེད་ཧྲེན་ཧྥེན་ཀྲེང་དེ་རེད་སོ་སོ་གི་ལག་ཁྱེར་ངོ་སྤྲོད་ལག་ཁྱེར་དེ་རེད། འོ་ད་ངོ་སྤྲོད་ལག་ཁྱེར་དེ་ལོ་མང་པོའི་སྔོན་ནས་ད་གང་ཅི་ཉེན་རྟོག་པ་ཡིན་ན་དྲག་འདུག་ད་ལས་ཁུངས་ཁག་སུ་ཡིན་པ་ནའི་མི་གཅིག་ལག་ཁྱེར་རྩད་གཅོད་བཏང་དགོས་ཀྱི་ཡོད་པ་ན་ཁོ་ངོ་སྤྲོད་ལག་ཁྱེར་གྱི་གློག་ཀླད་སྦུག་ནས་མི་མི་སུ་འདྲ་ཅིག་ཡིན་པ་དང་མི་དེ་གི་ནང་མི་སུ་ཡིན་པ་དང་འདིའི་བར་ལ་འབྲེལ་བ་ག་རེ་ཡོད་མེད་དེ་གའི་སོ་སོ་ཧ་གོ་གི་ཡོད་རེད། ད་ཉེ་བའི་ལོ་ཤས་སྦུག་ལ་ཞི་ཅིན་ཕིན་གྱི་སྲིད་གཞུང་གི་འོག་ལ་ད་རྒྱ་ནག་གི་བརྟན་ལྷིང་དེ་ཡར་རྒྱས་ཤུགས་ཆེར་གཏང་དགོས་རེད་ཚགས་ཚུད་པོ་གཏང་དགོས་རེད་ཤུགས་ཆེ་རུ་གཏང་དགོས་ཞུ་དུས་སྔོན་མ་གི་ཡོད་ཀྱི་ད་རྟོག་ཞིབ་བྱེད་སྟངས་ད་དབྱིན་ཇིའི་སྐད་ཞུས་ཆོག་ཅིག Base Line ཞིག་ཡོད་རེད་བ་ལ་འོ་ད་དེ Base Line དེ་ཤུགས་ཆེར་གཏང་ཆེད་འདི་ག་ལ་ཡར་རྒྱས་གཏང་གི་ཡོད་རེད་འདི་ག་ལ་ཡར་རྒྱས་གཏང་དུས་ད་སྔོན་མ་ངོ་སྤྲོད་ལག་ཁྱེར་གྱི་སོ་སོ་གི་གནས་ཚུལ་དེ་གའི་དེ་གློག་ཀླད་སྦུག་ལ་བཅུག་གི་ཡོད་དུས་དེ་ཚོ་ག་ལ་ཁ་སྣོན་རྒྱ་ཆེ་མིག་གི་པར་ཆས། རིགས་རྫས་ཀྱི། ད། ཁ་ཆེ་བ་ད་པར་རྒྱག་ཡས་གཅིག་མ་རེད། གནས་ཚུལ་དེ་ག་དེ་ཚོ། དེ་ག་ཚང་མ་ལོ། གཞི་རིམ་གྱི། རྟོག་ཞིབ་བྱེད་ཡས་ཀྱི་འདི་འབུ་ལི་ཡ་བཅུག་ཡོང་གོ་རེད། དཔེར་ན་གདོང་པ་ན་པར་རྒྱག་པའི་སྐོར་འདི་ཚོ་ཚུད་འདུག་རུ་བ་ལོ། ལ་རེད་ད་གདོང་པ་པར་རྒྱག་ཡས་རེད་མིག་གི་པར་ཆས་ལེན་རེད་ཁྲག་ཐལ་རེད་མཛུ་གུ་པར་ཆས་རེད། འོ་ད། དེ་ག་གི་སོ་སོ་སྐད་བཤད་པའི་སྐད་ཆ་བཤད་ཡག་གི་སྒྲ་བྱེད་རོགས་ལ་ད་དེ་ཡས་ཡ་བསྡུ་གོ་རེད་ད། གང་བྱས། གསང་མྱུལ་བྱེད་ཡས་དང་རྟོག་ཞིབ་བྱེད་ཡས་ཆུ་ཚོད་ལ་ཡ་ད་རྒྱུ་ཆ་མང་ཚོགས་ནས་ར་བ་ལ། རྒྱུ་ཆ་ད་འདྲ་མིན་སྣ་ཚོགས་ད་ཚང་མ་ཡ་བསྡུ་གོ་རེད། དེ་འདྲའི་བསྡུ་བ་དེ་ནི་ཉེན་ཁ་ཆེན་པོ་ཞེ་དྲག་རེད་ག་རེ་ཟེར་ན། ཨའི་གོ་མེད་ཤོར་ན་ཤེས། བེད་སྤྱོད་ག་བ་ལ་བཏང་སྟངས་ཡོད་རེད་ར་བ་ལ། ད་ཉེན་རྟོག་པ་འདི་ཚོས་བེད་སྤྱོད་ག་བ་ལ་བཏང་སྟངས་ཡོད་རེད་ཁྲིམས་ཀྱི་ཐོག་ནས་ནི་ཁོ་ཚོ་ལ་དེ་འདྲའི་བྱས་ནས།

ཉེན་རྟོག་པ་གིས་མི་མང་ས་ནས་རིགས་རྫས་དང་མིག་པར་བྱས་ནས་ལེན་ཆོག་གི་རེད་ལབ་ནི་འཁོད་ཡོད་རེད་མ་ཤེས་ཀྱི་རེད་བ་ལ། དེ་དེ་ཁྲིམས་དང་འབྲེལ་མེད་ཐོག་ནས་འདུག་སེ་འདུག་སེ་ལེན་དགོས་ཀྱི་རེད་རེད་བ་ལ། དེ་མ་ཟད་ཁྱེད་ཚོས་བེད་སྤྱོད་ལོག་པ་ལོག་པ་འདི་འབུབ་འདི་འདི་བཏང་ཆོག་གི་མ་རེད་ཟེར་ནས་དེ་འདྲའི་ག་བ་གཅིག་ལ་གསལ་ཡོད་མ་རེད་ད་དེ་འདྲའི་གསལ་མེད་དུས་ཤོག་ངོས་ཐོག་ཏུ་ག་རེ་འགྲོ་གི་ཡོད་རེད་ཞུ་ན། ཁོ། ཉེན་རྟོག་པ་དང་ད་གསང་ཉུལ་ལས་ཀ་བྱེད་མཁན་དང་འདི་ཚོ་ལ་ཡ། ལག་ཆ་ཆེན་པོ་ཞེ་པོ་ཅིག་རག་གི་ཡོད་རེད་ད་དེ་བེད་སྤྱོད་ཁོ་རང་ཚོས་ག་བ་བཏང་བསམ་ན་ཅིག་བཏང་ཆོག་གོ་རེད་ད་དེ་འདྲའི་ཐོག་ནས་ང་ཚོ་འོན་ཏེ་དེ་དངངས་འཚབ་ཆེན་པོ་ཞེ་པོ་ཅིག་བྱེད་དགོས་ཡས་ཞེད་སྣང་བྱེད་དགོས་ཡག་གི་ང་ཚོ་གི་ད་ཁ་སེམས་ཁྲལ་བྱེད་དགོས་ཡག་གི་རྒྱུ་མཚན་གཅིག་དེ་རེད་བ་ལ་ད་རྒྱུ་མཚན་གཉིས་པ་ཅིག་ངས་ག་རེ་ཞུ་གི་ཡོད་ཞུས་པ་ན་སྤྱི་བཏང་དེ་ངས་གོང་དུ་ཏོག་ཙམ་ཞུས་པ་ཡིན་སྤྱི་བཏང་གི་རྒྱལ་ཁབ་ག་བ་ཅིག་ཡིན་པ་ཡིན་ནའི་དེ་འདྲའི་གི་ད་མི

དེ་དྲང་བཤད་ཀྱི་གོ་ཡི་འགོ་རེད་བྱས་ཙང། སྤྱི་ཚོགས་ཁོ་རང་སྒུག་ལ་ཁྱབ་ཆེན་པོ་ཐོག་ནས་བྱས་ཏེ་འདི་དེ། ད་ཁྲིམས་དང་གང་ཅི་ཐོག་ནས་བཟང་སྤྱོད་དང་གང་ཅི་ཐོག་ནས་འགལ་བསྡད་ཡོད་རེད་ཟེར་ཞུས་ཡིན། འོ་ལགས་སེ་ད་ལྟ་དེ། ནོར་རྒྱས་ལགས་དེའི་ད་ལྟ་རྒྱབ་ལྗོངས་ཀྱི་ལོ་རྒྱུས་དེ་ང་ཚོ་དཔྱད་པ་བྱས་ཡོང་དུས་དཔེར་ན་ད་དེ། རྒྱ་ནག་དང་ད་བོད་ཀྱི་མཚོ་སྔོན་དང་དུ་བ་ས་ཁུལ་ནང་ལོགས་རེད་བོད་རང་སྐྱོང་ལྗོངས་ཟེར་ཡས་ཀྱི་ས་ཁུལ་འདི་ནང་དུ་བ་ལ་ཨ་ནི་ད DNA རིགས་རྫས་བསྡུ་རུབ་བྱེད་ཡ་དང་ད་མིག་གི་ཕྱི་པགས་དེ་གའི་པར་ལེན་བྱེད་ཡ་འགོ་བཙུགས་ཚར་བ་རེད་དེ་གའི་རྒྱ་ཁྱབ་ཐོག་ནས་བྱེད་བསྡད་ཀྱི་ཡོད་རེད་ད་དེ་ཨ་མི་རི་ཀ་ལྟ་བུར་ཆ་བཞག་པ་ཡིན་ན་དཔེར་ན་སྔ་མོ་ཨ་མི་རི་ཀས་ཨ་ཕ་ག་ནི་སི་ཐན་ནང་དུ་བ་ལ་འདི་འདྲའི་ལག་བསྟར་འདྲ་བྱས་འདུག་ག་ལ་དེ་ག་ནང་བཞིན་ད་ཅིག་ཕྱི་ལོགས་ཀྱི་ཕྱི་ལོགས་ཀྱི་རྒྱལ་ཁབ་མང་པོ་ཞིག་ནང་ལ་ཡང་འདི་ལག་བསྟར་བྱེད་ཡས་འདི་དང་རྒྱ་ནག་ནང་ལོགས་ཁྱད་པར་ག་རེ་ཡོད་རེད་ད་འདི་དཔེར་ན་འདི་རྒྱ་ནག་ལ་ཡང་སྐྱོན་བརྗོད་འདི་བྱེད་ཀྱི་ཡོད་རེད་བ་ད Citizen Lab ཁོང་ཚོ་འདི་ནང་ལ་ཡང་སྙན་ཐོ་འདི་ནང་ལོགས་ལ་ཡང་རྒྱ་ནག་གི་མ་འོངས་པ་འདི་དམར་ཤོག་ཚོགས་པའི་གི་འདོད་པ་སྒྲུབ་སའི་གི་ད་ལག་ཆ་ལ་བེད་སྤྱོད་བྱེད་སྲིད་གི་རེད་ཟེར་ཏེ་གསུང་གི་ཡོད་རེད་བྱེད་དུས་ཙམ་པ་འདི་སྔོན་མ་ཨ་ནི་འཛམ་བུ་གླིང་ནང་ལོགས་འདི་བེད་སྤྱོད་ལོག་པ་འདི་བྱུང་ཡོད་མ་རེད་པས་ལགས། བེད་སྤྱོད་འདི་ཉེན་ཁ་ཆེན་པོ་རེད་ཤག་མིག་གི་པར་ཆས་ལེན་ད་འདི་གའི་འདི

ཅིག་ད་དེ་སྔ་ཨབ་གྷ་ནི་སི་ཐན་དང་འབྲེལ་བ་ལས་ཡོད་པ་ཡིན་ན་དེ་འདྲས་ཀྱི། འཛུགས་སྐྲན་གླེང་འཇོག་དང་དེ་འདྲས་གླེང་འཇོག་གི་དེ་འདྲས་ལས་འགུལ་དེ་འདྲས་སྤེལ་ཡོད་རེད་དེ་མ་ཟད་ད་རྒྱལ་ཁབ་གཞན་པ་དེ་འདྲས་སྦུག་ལ་ཡང་སྤེལ་ཡོད་རེད། རྒྱལ་ཁབ་གཞན་པ་དེ་འདྲས་ད་ཨ་མི་རི་ཀ་དུ་མ་ཟད་པའི་རྒྱལ་ཁབ་གཞན་པ་དེ་འདྲས་ཀྱི་ཡང་བྱེད་ཀྱི་ཡོད་རེད། ད་འདི་གའི་ད་རྒྱ་ནག་གི་བར་ལ་ཁྱད་པར་ག་རེ་ཡོད་རེད་ཟེར་ལ་ནི་བཀའ་འདྲི་ཞུས་དེ་གནད་འགག་ཆེན་པོ་ཞིག་འདུག་འདི་ཁྱད་པར་དེ་དབུ་ནས་ཧ་གོ་བ་དེ་གལ་ཆེན་པོ་རེད་བསམ་གྱི་འདུག། ད་ལྟ་ཨ་མི་རི་ཀ་དུ་བུ་ད་ལྟ་པེ་ཅིན་བཀའ་འདྲི་ཞུ་བ་ནང་བཞིན་ཞུ་བས་ན་དེའི་པར་ཆས་ལེན་དུས་སུ་ཡང་དེའི་གོང་དུ་ཞུ་ན་མི་ཉུང་ཤས་ཅིག་རེད་བ་ལ། མི་ཉུང་ཤས་ད་གལ་སྲིད་དེ་འདྲ་འཇིགས་སྐུལ་རིང་ལུགས་པ་དང་འཇིགས་སྐུལ་གྱི་ལས་འགུལ་སྤེལ་མཁན་དེ་འདྲར་དོགས་པ་དང་དེ་འདྲ་ཡོད་པ་ཡིན་ན། ད་དེ་འདྲས་ཟིན་པའི་ཆེད་དུ། ད་དེ་འདྲས་བརྩད་གཅོད་བཏང་ཡའི་ཆེད་དུ། དེ་འདྲས་ཀྱི་ཁྲིམས་དང་ལྡན་པའི་ཐོག་ནས། མི་ཉུང་ཤས་ཅིག་གི་པར་ཆས་ད་ཁྲག་འཐེན་གྱི་ཡོད་ན་རེད་མིག་གི་པར་ཆས་ལེན་གྱི་དེ་འདྲ་བྱེད་ཀྱི་ཡོད་རེད་ད་རེད་བ་ལ་མི་ཉུང་ཤས་ཅིག་ད་ད་ལ་ད་འདི་གྲངས་ཀ་ཐེབས་པས་ཡོད་རེད། ཡིན་པ་ཡིན་ནའང་ད་འདི་དང་མ་འདྲ་བ་གི་བོད་ཀྱི་ས་ཆ་སྦུག་ལ་བྱས་འདི་བོ་ཁྱད་པར་ག་རེ་ཟེར་ན་བྱེད་ཀྱི་ཡོད་ན་རེད་བ་ལ་རྒྱ་ནག་ད་བོད་དུ་སྦུག་ལ་ཡ་མི་ས་ཡ་བོ་ལ་བྱེད་ཀྱི་རེད་ད་སྤྱི་ཚོགས་ཡོངས་རྫོགས་པོ་ལ་བྱེད་ཀྱི་ཡོད་རེད་བ་ལ་ད་འདི་བྱེད་དུས་སྤྱི་ཚོགས་ཡོངས་རྫོགས་ལ་ཉེས་ཅན་པ་རེད་པས་སྤྱི་ཚོགས་ཡོངས་རྫོགས་ལོག་འཇིགས་སྐུལ་བ་རེད་པས་ལ་བཀའ་འདྲི་ཞུ་འོས་ཅིག་རེད་བ་ལ་དྲི་བ་ལས་ཅིག་འདི་རེ་ཆགས་ཡོད་རེད་ད་ངས་དང་པོ་གཅིག་བྱེད། གཉིས་པ་དེ་ག་རེ་ཞུས་ན་ཨ་མི་རི་ཀ་དང་རྒྱ་གར་འདྲ་བོ་ཅིག་ཆ་བཞག་པ་ཡིན་ན་དམངས་གཙོའི་རྒྱལ་ཁབ་ཅིག་རེད་དམངས་གཙོའི་རྒྱལ་ཁབ་ཅིག་སྦུག་ལ་ཡ་ཁྲིམས་ཡོད་རེད་ཁྲིམས་བུ་ཡོད་བ་མ་ཚད་དབང་ཆ་ཡོད་དབང་ཆ་དེ་གི་ལོ་ཕོ་གཞུང་གི་ཀ་བ་གསུམ་པོ་སྦུག་ལ་བགོ་བཤའ་བརྒྱབ་ཡོད་གྲོས་ཚོགས་ལ་ཡོད་རེད་ཨ་ནི་དེ་འཛིན་སྐྱོང་ལ་ཡོད་རེད་ཁྲིམས་ཁང་ཡོད་རེད་དེ་གའི་ཚང་མ་ལོག་གི་གང་ཆེ་མི་གཅིག་གི་ད་སྤྱི་ཚོགས་ད་ད་འདི་སྦུག་ནས་སུ་གི་འདོད་པ་མ་ཚང་བ་ཡིན་པ་ཡིན་ན་རེད་བ་ལ་ཨ་ནི་གལ་སྲིད་དྲང་བདེན་མ་བྱུང་བ་ཡིན་ན་རོ་ད་ཆུ་དྲང་བདེན་བྱེད་མ་སོང་ཉེན་རྟོག་པ་དྲང་བདེན་བྱེད་མ་སོང་ནས་ཁྲིམས་ཁང་ལ་འགྲོ་ས་ཡོད་རེད་ཡ་གོང་རིམ་ལ་རྗེ་བཙུན་རྣམ་པ་ཚོ་ནས་ཞུ་ས་ཡོད་རེད་གྲོས་ཚོགས་འཐུས་མི་བརྒྱུད་ནས་ཞུ་ས་ཡོད་རེད་དེ་ནས་ཆེ་བྱང་ཤེས་བྱེད་བགྲོ་གླེང་བྱེད་ད་གང་ཆེ་བེད་སྤྱོད་ལོག་པ་བཏང་ས་དེ་ཧང་སང་ཡེ་གི་ལམ་ཁ་བཀག་བཞག་ཡོད་རེད་བ་ལ་ད

ཉེན་རྟོག་པ་ལ་ཆ་བཞག་པ་ན་རེད་བ་ལ་ད་ད་འདྲ་རྒྱ་གར་དུ་ཅིག་ད་འདྲ་བོ་རེད་ཉེན་རྟོག་པ་ཚོ་ལ་ཡ་ག་འདྲ་མིན་སྣ་ཚོགས་བྱེད་ཡའི་དབང་ཆ་ཡོད་མ་རེད་ཚང་མ་ལོག་ཁྲིམས་ཁང་ལ་སྐྱེལ་གྱི་རེད་ད་དེ་ནས་སྲིད་གཞུང་འབྲེལ་མ་ཡིན་པའི་ཚོགས་པ་གི་སྐད་འབོད་རྒྱག་གི་རེད་རེད་བ་ལ་དེ་ཚོ་འཐུས་མི་གི་ཚིག་གི་ལ་འདྲ་མིན་སྣ་ཚོགས་བྱེད་གི་རེད་རྒྱ་ནག་གི་སྦུག་ལ་ཡ་ཉེན་རྟོག་པ་ལ་ཆ་བཞག་པ་ན་ཉེན་རྟོག་པ་དེ་ག་རེད་ལས་འགན་གཉིས་ཡོད་རེད་སྤྱི་ཚོགས་གི་སྦུག་ལ་ཡ་ནག་ཉེས་མེད་པ་བཟོ་བའི་ད་དེ་འདྲ་ཅིག་ཡོད་རེད་གཉིས་པ་དེ་ག་རེ་ཟེར་ན་ཆབ་སྲིད་ཀྱི་ཨ་ནི། ད་ངོ་རྒོལ་བྱེད་མཁན་ཟེར་བ་རེད། ཆབ་སྲིད་མ་མཐུན་པ་ལྟ་བ་མ་མཐུན་པ་བྱེད་མཁན་མི་འདི་ཚོ་དེ་གས་མ་ཀླད་མེད་དང་མེད་པ་བཟོ་བའི་དེ་ཁོང་ཚོའི་ལས་འགན་གཉིས་པ་ཆགས་ཀྱི་ཡོད་རེད། བྱས་ཙང། ཉེན་རྟོག་པ་དེ་གས་དེ་ཡིན་པ་ཡིན་ནའི་རེད་བ་ལ་ཁོང་ཚོ་གི། བཀའ་བརྩི་ས་དེ་དམར་ཤོག་ཚོགས་པ་གི་བཀའ་དེ་སྒྲུབ་དགོས་ཀྱི་ཡོད་པ་ད་དེ་དག་ར་དམར་ཤོག་ཚོགས་པ་གི་བཀའ་བརྩི་སྲུང་གི་ལས་འགུལ་སྤེལ་དགོས་ཀྱི་ཡོད་དུས་ད་དེ། ཨ་ནི། རྙོག་དྲ་ཚ་པོ་ཆགས་ཚར་བ་ལ་བྱས་ཙང། དམར་ཤོག་ཚོགས་པ། དམར་ཤོག་རིང་ལུགས་ཡོད་རྒྱུར་རྒྱ་ནག་ལྟ་བུ་རྒྱལ་ཁབ་ཅིག་དང། ཨ་མི་རི་ཀ་དང་རྒྱ་གར་ལྟ་བུ་དམངས་གཙོ་རིང་ལུགས་ཀྱི་རྒྱལ་ཁབ་ཅིག་བར་གྱི། བྱེད་སྟངས་བྱེད་ལུགས་འདྲ་བོ་འདྲ་བོ་ཞིག་ཡོད་པ་ཡིན་ནའི། ཁོ། ཕུགས་རྒྱང་དང། ལག་ལེན་ག་རེ་བསྟར་གྱི་ཡོད་མེད་དང་དེ་འདྲའི་ཐོག་ལ་ཡང་འགྲོ་སྟངས་འགྲོ་ལུགས་ཐོག་ལ་ཁྱད་པར་ཆེན་པོ་ཞུགས་ཀྱི་ཡོད་རེད་འདི་ངས་ཞུ་ལས་བྱུང་སོང།

ཚར་ཆུ་བ་རེད། གོ་བ་ལེན་ཕྱོགས་དེས་མ་འདང་བ་ཞིག་མཐོང་གི་འདུག་ངས་བལྟས་ན་རེད་ཡ། ད་ནས་ཁོ་རང་གི། Citizen Lab། གི་སྙན་ཐོ་ཞིག་གཞི་བཞག་ས་དེ་ད་ཡིག་ཆ། ཡོང་ཁུངས་རྒྱ་ནག་གི་རང་གི་ཞིག་ཡིག་ཆ་རེད་པ་ལགས་ད་ཕྱི་ལོགས་ད་དེ་འདྲའི་དེ་འདྲའི་ཁྱད་གུ་ཞིག་མ་རེད་རྒྱ་ནག་རང་གི་གཞུང་འབྲེལ་ཡིག་ཆ་དང་ཉེན་རྟོག་པ་གི། སྤྱི་ཚོགས་དྲ་ལམ་གི་བརྒྱུད་ནས་སྐད་ཆ་ག་རེ་བཤད་ཀྱི་ཡོད་མེད་དང་གཞུང་འབྲེལ་གི་ཚགས་པར་སྦུག་ལ་ག་རེ་བཤད་ཀྱི་ཡོད་མེད་དང་གཞུང་འབྲེལ་ཡིག་ཆ་སྦུག་ལ་ག་རེ་བཤད་ཀྱི་ཡོད་མེད་དང་ཁྲིམས་ཀྱི་ཡིག་ཆ་སྦུག་ལ་ག་རེ་བཤད་ཀྱི་ཡོད་མེད་དེ་འདྲའི་སྒང་ལ་གཞི་བཞག་པའི་ཐོག་ནས། ད་གནས་ཚུལ་དེ་མར་ཐོན་ཡོང་གོ་རེད། ད་དཔེར་ན་ཆ་ཞུ་བ་ན་ད་མིང་ལ་ག་རེ་ཞུ་བ་ན་ཞིག་གི་སྤྱི་ཚོགས་དྲ་ལམ་གི་ཝེ་ཤིན། WeChat། རེད་དོ་འདི་གི་སྦུག་ནས་སྐད་ཆ་རྒྱ་ནག་ཉེན་རྟོག་པ་གི་སོ་སོ་གི་ཉེན་རྟོག་པ་ལས་ཁུངས་གི་འདི་ཡོད་རེད་སྤྱི་ཚོགས་དྲ་ལམ་གི་ད་ག་ཚོ་རེད་དྲ་རྒྱ་ཟེར་བོ་རེད་དེ་མི་མང་ལ་ཡང་སྙོབ་པའི་ཆེད་དུ་སྐད་ཆ་བཤད་ས WeChat གི་བརྒྱུད་ནས་བཤད་གི་ཡོད་རེད་འདི་གི་སྦུག་ལ་ཡེ་ནས། ཁོང་ཚོ་གི་མཚམས་རེ་ད་ས་ཆ་ས་གནས་འདི་ལ་ཡ་ང་ཚོ་གི་ལས་འགུལ་འདི་སྤེལ་ཡིན་མི་འདི་སྤེལ་ནས་ཨ་ནི་འབྲས་བུ་འདི་ཐོན་སོང་ཨ་ནི་དེ་འདྲའི་གི་ལས་འགུལ་བཤད་གི་ཡོད་རེད་དེ་མ་ཚད་ད་ད་ལྟ་ད་ལྟ་ང་ཚོ་ག་རེ་ཞུ་བ་ན་ཞིག་མིག་གི་པར་ཆས་དེ་སྐོར་ཞུ་བ་ན་ཁོང་ཚོ་གི་བཤད་གོ་རེད་ས་གནས་འདི་ལ་ཡ་མི་ཅི་མ་ཅི་ཀོ་ཀོ་དེ་ག་མོ་ཞིག་ལ་ཡ་ང་ཚོ་གི་ནང་དང་བསླབ་གྲྭ་དང་རྒས་གསོ་ཁང་དང་དང་ཚང་མ་ལ་ཕྱིན་བྱས་ཨ་ནི་མིག་གི་པར་ཆས་བླངས་ཡོད་མིག་པར་ཆས་འདི་ག་མོ་ཞིག་བླངས་ཡོད་ཟེར་ནས་གྲངས་ཀ་བཤད་གི་ཡོད་རེད། ཨོ། ད་དེ་འདྲ་ཡིན་དུས། བྱས་ཙང་དེ་འདྲ་ཡི་ཡིག་ཆ་སྦུག་ལ་ག་རེ་གསལ་གྱི་ཡོད་པ་དེ། ཨཱ་ནི། ཚང་མ་ལ་མར་ཐོ་བརྒྱབ། ཨཱ་ནི། ད་དེ་སྦུག་ནས་ཐོ་བརྒྱབ་པའི་ཐོག་ནས་ད་ཚན་རིག་དང་ལྡན་པའི་ཐོག་ནས་ཨཱ་ནི། ས་གནས་འདི་སྦུག་ལ། ཉེན་རྟོག་ལས་ཁུངས་ཀྱི། དང་སྤྱི་ཚོགས་དྲ་ལམ་དང། ཁོ་རང་ཚོ་ཡི་གཞུང་འབྲེལ་དྲ་རྒྱ་སྦུག་ནས་སྐད་ཆ་འདི་བཤད་སོང། མི་གྲངས་ཀ་གྲངས་ཐོ་འདི་ག་མོ་ཞིག་བཤད་ཀྱི་འདུག་རེད་པ་ལགས། དེ་གཞི་བཞག་པའི་ཐོག་ནས་ཨཱ་ནི་ཡ་དེ་གའི་གྲངས་ཐོ་ཚང་མ་ལ་བསྡོམས། རེད་པ་ལགས། ད་དེ་གའི་ཚང་མ་བསྡོམས་པའི་ཐོག་ནས་ད། ཚོད་དཔག་བྱས་ཏེ། ཚན་རིག་གི་ཐོག་ནས། ཚན་རིག་གི་འགྲོ་སྟངས་འགྲོ་ལུགས་ཀྱི་ཐོག་ནས་ཚོད་དཔག་བྱེད་ཐུབ་ཡོད་རེད། དེ་ནས་བཤད་པའི་སྐབས་སུ་ཡང། ད་ལྷག་པར་དུ་ད་ནི་འདིར་ལྟར་ལ། མཚོ་ཤར་དང། ད་མཚོ་བྱང་དང་ཡུལ་ཤུལ་གྱི་སྦུག་ལ་ད། གཞུང་འབྲེལ་གྱི་དྲ་རྒྱ་ཀྱི་ད། ཉེན་རྟོག་པ་ཀྱི་དྲ་རྒྱ་དང་སྤྱི་ཚོགས་དྲ་ལམ་གྱི་བརྒྱུད་ལ་གནས་ཚུལ་སྤེལ་ཕྱོགས་ཀྱི་སྦུག་ནས་ཡིག་ཆ་འདི་གའི་སྦུག་ལ། གསལ་བོ་བྱས་ནས་ག་རེ་ཐོན་གྱི་ཡོད་པ་ཞུ་བ་ན། མཚོ་སྔོན་ཞིང་ཆེན་གྱི་སྦུག་ལ་རྩ་བའི་སྲིད་འཛིན་གྱི།

ཉེན་རྟོག་པ་རང་གིས་བཤད་བཞག་པའི་གྲངས་ཐོ་གཞིར་བཟུང་ཡར་བསྡོམས་བརྒྱབ་པ་ཡིན་ན། ད་མི་ས་ཡ་གཅིག་དང་ཚེག་གཉིས་དང་ས་ཡ་གཅིག་དང་ཚེག་བཞི་དེ་འདྲའི་ཅིག་གི་མིག་གི་པར་ཆས་བསྡུ་རུབ་བརྒྱབ་བཞག་བསྡུ་གསོག་བརྒྱབ་བཞག་ཟེར་ལ་འདི་འདྲའི་ཅིག་གི་ཚོད་དཔག་ཐིག་ཐུབ་གོ་རེད་རེད་པ་ལགས། ད་གཞུང་འབྲེལ་གྱི་ཚགས་པར་དང་འདི་འདྲའི་གི་སྦུག་ལ་ཡ་ཁོ་ཚོ་གི་རྒྱ་ནག་གི་ད་ས་གནས་ས་གནས་ཀྱི་ཉེན་རྟོག་དང་འདི་འདྲ་བའི་ལས་འགུལ་བྱེད་སྟངས་སྒང་ནས་མར་དབུས་ནས་མར་བཀའ་བཏང་མཁན་གཅིག་ཡིན་ནའི་ས་གནས་ཀྱི་ཉེན་རྟོག་ལས་ཁུངས་དང་དེ་གའི་གཟུགས་ཀྱི་ལས་གུས་པས་ད་ཏི་ཕིས་མ་དྲག་ཡོད་དོ་ཁོ་རང་ཚོ་གི་བཀའ་གཅིག་རག་ཡོད་ནའི་ལས་གུས་ཏིས་མ་དྲག་ཡོད་དེ་ནང་བཞིན་གྱི་གནས་ཚུལ་སྤེལ་བ་མར་བཏོན་པའི་སྐབས་སུ་གནས་ཚུལ་འགའ་ཤས་འགའ་ཤས་ཀྱི་གསལ་བོ་བྱས་ནས་བྲིས་ཀྱི་ཡོད་རེད་དེ་གོང་གསལ་ང་ཚོ་དེ་གོང་གསལ་ཡིན་ན་ཡང་འགའ་ཤས་ཀྱི་ས་གནས་ཀྱི་དཔོན་པོ་གིས་བཀའ་བཏང་བ་ཞིག་སོང་གིས་གྲངས་ཐོ་དེ་ཚོ་གསལ་བོ་བྱས་ཡ་དྲན་གི་མ་རེད་ཆབས་ཤིག་གོ་བ་བཏང་ཟེར་བ་ཞིག་ཡིན། རེད་ད་གང་ཅི། གནས་ཚུལ་ག་རེ་ཐོན་གྱི་ཡོད་བ་དེ་ཚང་མ་རུག་རུག་བཟོས་བའི་ཐོག་ནས་རེད་བ་ལ་རུག་རུག་བཟོས་བྱས། ཨཱ་ནི། དེ་གའི་ཚང་མ་ལ་ཞིབ་ཕྲ་དཔྱད་པ་བྱས་བའི་ཐོག་ནས་ཨཱ་ནི། ད། མཚོ་བྱང་མཚོ་ནུབ་དང། ད་མཚོ་ཤར་དང་ཡུལ་ཤུལ་དང་དེ་གའི་དང་དེ་གའི་བར་ལ་མི་འབོར་ག་ཚོད་ཡོད་མེད་དེ་ང་ཚོ་གསལ་བོ་བྱས་ནས་ཤེས་གི་ཡོད་རེད་བ་ལ་ཉིས་སྟོང་ཉི་ཤུ་ཡིན་ན་མི་འབོར་གྲངས་བཤེར་བྱེད་རེད་བ་ལ། རེད་བ་ལ་མི་འབོར་གྲངས་བཤེ་གྲངས་བཤེར་བྱེད་དུས། འོ་ད་མི་འབོར་གྱི་གྲངས་བཤེར་དང་བསྡུར་གྱི་བསྡུར་དུས། ཨ་ནི། ད། ཉེན་རྟོག་ལས་ཁུངས་ཀྱི། དེ་འབྲེལ་གྱི་སྤྱི་ཚོགས་དྲ་ལམ་དང་གསར་འགྱུར་བརྒྱུད་ནས་གནས་ཚུལ་ག་རེ་ཐོན་གྱི་ཡོད་དེ་ཚང་མ། རུག་རུག་བཟོས་བྱས་ཨ་ནི། མར་ཅིག་དཔྱད་པ་བྱེད་ཡོང་དུས་ད་རྒྱ་ཆེ་བའི་ཐོག་ནས་ཨ་ནི། ལེགས་པའི་འདི་ག་གམ་ཞེས་ཆོས་ཆེན་པོ་བྱས་བྱས། མི་མི་ག་ཚོད་ག་ཚོད་ཀྱི། རིགས་རྫས་དང། མིག་གི་པར་ཆས་དེ་ཚོ་བརྒྱབ་ཤག། ད་འདི་གས་ང་ཚོས་ཚོད་དཔག་ཐིག་ཐུབ་ཡོད་རེད་བསམ་དུ་ཤེས། ལགས་ལགས་སོ། ད་ལྟ་དེ། ནོར་རྒྱས་ལགས་དེ་མཁྱེན་གི་རེད་ཟླ་ཉིན། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ད་དམར་ཤོག་གི། དམར་ཤོག་ཚོགས་པའི་དམར་ཤོག་ཚོགས་པ་བཙུགས་ནས་ད་ལོ་བརྒྱ་འཁོར་བའི་དུས་ཚིགས་གཅིག་རེད་གཉིས་ནས། བོད་རང་སྐྱོང་ལྗོངས་ཟེར་བ་འདི་ནི་བཙུགས་བྱས་ད་ལོ་བདུན་ཅུ་འཁོར་ཤག་ཅེས་འདི་འདྲའི་ཅིག་གི་དུས་ཚིགས་ཆེད་ལ་ཡ་ཞི་ཅིན་ཕིང་བོད་ནང་ལོགས་ལ་ད་ལོ་ཉི་ཤུ་རྩ་གྲངས་ཅིག་གི་རྗེས་ལ་སྲིད་འཛིན་སླེབས་པ་དང་པོ་རེད་ཟེར་བྱས་བྱུང་བ་རེད་ད་བོད་ནང་ལོགས་ཁོ་རང་སྐོར་སྐྱོད་ཆེད་སླེབས་པ་རེད་དེ་ནས་ད་ལྟ་འདི་ཁྱེད་རང་དེ་ཐུགས་སྣང་བྱུང་ཡོད་ན། མཚོ་སྔོན་ཁུལ་ལ་ཡ་ཁོ་རང་ཕྱིན་པ་རེད་པ་བྱེད་དུས་ཙམ་པ། རང་སྐྱོང་ལྗོངས་དང་མཚོ་སྔོན་ཁུལ་ལ་ཡ་ཕྱིན་པའི་གནས་ཚུལ་ཅིག་བྱུང་བསྡད་ཤག་འདི་དང་ད་ལྟ་རིགས་རྫས་བསྡུ་རུབ་བྱེད་ཡག་གི་གནས་ཚུལ་འདི་རང་སྐྱོང་ལྗོངས་ཟེར་བ་འདི་ནང་ལོགས་ལ་གནས་ཚུལ་ཆགས་འགྲོ་གི་ཡོད་རེད་ད་ལྟ་མིག་གི་པར་ཆས་ལེན་ཡག་དེ་ག་དེ་མཚོ་སྔོན་ཁུལ་འདྲ་བོ་ཆགས་གི་འདུག་དེ་གས་དེ་བར་ལ་འབྲེལ་བ་འདྲ་བོ་ཅིག་ག་རེ་ཟེར་གི་འདུག་ད་འདི་འདི་ནས་ག་རེ་མཚོན་དོན་འདྲ་བོ་དེ་རེད་ང་ཚོ་གཅིག་ཆབ་སྲིད་ཀྱི་ཐོག་ནས་དཔྱད་པ་བྱེད་ཡོང་ན་ཞི་ཅིན་ཕིང་གི་ཆབ་སྲིད་ཀྱི་ལས་དོན་ནང་ནས་གལ་གནད་ཆེ་ཆུང་ལ་ཡང་ང་ཚོ་གཅིག་དབྱེ་ཞིབ་འདྲ་བོ་ག་རེ་བྱེད་ཐུབ་ཀྱི་རེད་པ་ལགས། རེད་ད་ལགས་རྩ་བའི་གི་ཞི་ཅིན་ཕིང་གིས་ད་འདི་གའི་ཚ་མོ་ལོག་གི་དང་འབྲེལ་བ་ཅིག་ག་རེ། གནད་འགག་ཅིག་ག་རེ་འདུག་ཞུ་བ་ནང་གི་གསལ་བོ་ཅིག་ནས་ཞུ་བའི་ཅིག་ཐུ་རེ་ཤ། ད་འདྲ་རིགས་རྫས་བསྡུ་བ་དང་རེད་བ་ལ། མིག་གི་པར་ཆས་བསྡུ་བའི་དེ་རིགས་རྫས་རྒྱ་ནག་དང་ད་བོད་ཀྱི་ས་ཁུལ་བུ་ལ་ལོ་མང་པོ་རང་འགྲོ་གི་ཡོད་རེད་རེད་བ་ལ། ད་སྔན་མ་སྔན་མ་སྔན་མ་འདྲ་བོ་ཡིན་པ་ཡིན་ན་ལགས། ཞི་ཅིན་ཕིང་གི་གོང་འདྲ་བོ་ནས་ཡིན་པ་ཡིན་ན་རེད་བ་ལ། ག་རེ་ཞུ་དགོས་རེད་ཞུ་བ་ན་ཨ་ནི་འཕྲོད་བསྟེན་གྱི་ཆེད་དུ་ཨ་ནི་ཡར་རྒྱས་གཏང་ཡ་ཆེད་དུ་འདི་འདྲའི་ཅིག་ནས་དོན། རིགས་རྫས་བསྡུ་གི་ཡོད། འདི་འདྲ་བྱེད་ཀྱི་ཡོད་པ་རེད། འཕྲོད་བསྟེན་ཡར་རྒྱས་ཆེད་དུ། འཕྲོད་བསྟེན་གྱི་མིང་ཁྱེར་ནས་བྱེད་ཀྱི་ཡོད་པ་རེད། ཨ་ནི་རིགས་རྫས་བསྡུ་མཁན་དེ་ཡིན་ན་འཕྲོད་བསྟེན་བས་ཀྱི་ལས་བྱེད་པ་གྱིས་བྱེད་ཀྱི་ཡོད་པ་རེད། རེད་བ་ལ། ད་ཡིན་པ་ཡིན། སྔོན་མ་དང་མ་འདྲ་བས་ཀྱི། ཞི་ཅིན་ཕིང་སྐབས་སུ། ད་ཁོ་རང་འགོ་ཁྲིད་ཆགས་པ་ཙང་འདི་གི་རྗེས་པོ་ལ་ཡང་འགྱུར་བ་ག་རེ་ཐེབས་པ་རེད་ཞུ་བ་ཡིན་ན། འོ་ད་སྔོན་མ་དང་མ་འདྲ་བས་སྔོན་མ་འདི་ནི་གོང་དུ་ཞུས་པ་ནང་བཞིན་འཕྲོད་བསྟེན་ལས་བྱེད་པ་གྱིས་བྱེད་ཀྱི་ཡོད་པ་རེད་དེ་ནང་བཞིན་མི་གྲངས་ཀ་བརྒྱ་ཕྲག་ད་ཁ་ཤས་ཅིག་པོ་ལ་བྱེད་ཀྱི་ཡོད་པ་རེད། ཡིན་པས་ན་ཞི་ཅིན་ཕིང་སྐབས་སུ་ཡང། རྒྱལ་ཁབ། ཀྱི་ཁྱོན་ཡོངས་ཀྱི་བརྟན་ལྷིང་ཆེད་དུ་ཡིན། ཁྱོན་ཁྱོན་ཡོངས་ཀྱི་བདེ་འཇགས་ཀྱི་ཆེད་དུ་ཡིན་ལབ་ནས་ཤུགས་ཆེན་པོ་ཞེ་པོ་ཅིག་བཤད་ཡོད་དུས་འདིའི་གི་འོག་ནས། ག་ལེ་ག་ལེ་བྱས་ནས། དེ་ཉེན་རྟོག་པ་ཚོ་དེ་རིགས་རྫས་བསྡུ་རུབ་བྱ་མིག་གི་པར་ཆས་དང་ད་དེ་གའི་གི་དུ་ལས་འགུལ་སྤེལ་མཁན་ཚོ་གི་དབང་ཆ་དང་མཚོན་ནས་འགོ་ཁྲིད་མཁན་དེ་མཚོན་ནས་ཚང་མ་ལོག། ཉེན་རྟོག་པ་ཆགས་ཀྱི་ཡོད་རེད། བ་ལ། ད་འདི་ཁྱད་པར་ཆེན་པོ་རེད་སྔོན་མ་དང་མ་འདྲ་བ་ཞིག་ཞི་ཅིན་ཕིང་སྐབས་ལ། ཉེན་རྟོག་པ་གིས་འདི་འགོ་ཁྲིད་ནས་བྱེད་ཀྱི་ཡོད་རེད་སྔོན་མ་ཡིན་ན་འཕྲོད་བསྟེན་ལས་བྱེད་པ་དང་བྱེད་ཀྱི་ཡོད་རེད། འདི་ཨང་ཀི་དང་པོ་གཅིག་བྱས། ཁ་ཕྱོགས་འདི། ཁྱད་པར་ཆེན་པོ་གཅིག། གཉིས་པ་དེ་ག་རེ་ཞུ་བ་ཡིན་ན། སྔོན་མ་ཡིན་ན་དེ་གོང་དུ་ཞུས་ནང་བཞིན་མི། ད་སྟོང་ཕྲག་ཁ་ཤས་ཅིག་མིན་བྱེད་ཐུབ་ཀྱི་ཡོད་མ་རེད། བ་ལ། ད་ལན་དེ་ལ་ཡང་མི་ས་ཡ་ས་ཡ་པོ་བྱེད་ཀྱི་ཡོད་རེད། ས་ཡ་ས་ཡ་པོ་བྱེད་པ་མ་ཚད་བས་ཀྱིས། ད། ལས་འགུལ་དེ་རྒྱ་ཆེན་པོ་ཞེ་པོ་ཅིག་སྤེལ་གི་ཡིན་པ་དེ་གསལ་པོ་བྱས་ནས་ག་རེ་ཧ་གོ་ཞུ་ན། དང་པོ་སྔས་ནས། ད་རྒྱ་ནག་ཁྱོན་ཡོངས་པོ་ལ་འདི་འདྲའི་སྤེལ་གི་ལས་འགུལ་ཅིག་ཡིན་པ་ཡིན་ན། ཨང་ཀི་དང་པོ་དེ། ལས་འགུལ་དེ་མ་སྤེལ་གོང་ནས། རེད་བ་ལ། སྦྱང་བཤད་ཅིག་བྱེད་དགོས་རེད་ང་ཚོ་ཨིན་ཇིའི་སྐད་པོའི་ནང་ན Pilot Project ཟེར་རོ། Pilot Project གི་དེ་མཚོན་ནས་ད་དེ། ཚོད་ལྟ་བྱེད་ས་གི། ཁོ་བོ་ག་རེ་ཟེར་བ་རེད། མི་མང་དེ་ག་བ་ཞུ་བ་ན། ད་ནི་མིག་གི་པར་ཆས་དེ་ཡིན་པ་ཡིན་ན། ད་ད་ནི་ཆིང་ཧའེ། མཚོ་སྔོན་གྱི་འོག་ལ་ཡ་སོ་ཤ། མཚོ་བྱང་དང་ཡུལ་ཤུལ་གཉིས་པོ་བྱེད་ཀྱི་ཡོད་རེད། གྲངས་ཉུང་གྲངས་ཉུང་མི་རིགས་ས་ཆ་ཆགས་ཡོད་རེད་བ་ལ། འོ་ད་དེ་འདྲའི་གི་ཐོག་ནས། མ་འོངས་པ་ལ་ཡ། དེ་འདྲའི་གི་ལས་འགུལ་དེ་ད་ལྟ་ཆ་ལ་ཡ། རྒྱ་ཆེན་པོའི་ཐོག་ནས་སྤྱི་ཚོགས་ཡོངས་ཀྱི་ཐོག་ནས་སྤེལ་ཡས་དེ་ད་ལྟ་དེ་འདྲའི་གི་མང་ཆེ་གྲངས་ཉུང་མི་རིགས་ཀྱི་ས་ཆ་ཁག་བྱེད་ཀྱི་ཡོད་རེད་ད་བོད་པ་བརྩིས་པའི་གི་བ་ལ། མ་འོངས་པ་ལ་ཡ་དེ་གའི་དེ། ད་ཁོང་ཚོ་གི་ལས་འགུལ་དེ་གིས་ག་འདྲའི་ཆགས་ཐུབ་ལས་ག་འདྲའི་བྱུང་སོང་དེ་བསྡུ་རུབ་བྱེད་རྒྱུ་གནས་ཚུལ་བསྡུ་རུབ་བྱེད་མཁན་ཚོ་གི་བེད་སྤྱོད་མང་པོ་ལ་ག་འདྲའི་གཏོང་དགོས་དེ་གའི་བསམ་བློ་སྦྱང་བཤད་བྱེད་པའི་ཐོག་ནས་སླད་ཕྱིན་རྗེས་སུ་རྒྱ་ནག་ཁྱོན་ཡོངས་པོ་ལ་ཡར་སྤེལ་དེ་འདྲ་གི་ཉེན་རྟོག་པ་གི་འགོ་ཁྲིད་པའི་ཐོག་ནས་བྱེད་ཡས་ཀྱི་ཉེན་ཁ་ཡོད་རེད་བསམས་ཙང་ཚོད་དཔག་བྱེད་ང་ཚོ་གི་ད་ཞེད་སྣང་བྱེད་དགོས་དེ་འོ་འདི་རེད་བ་ལ་ཉེན་རྟོག་པ་གི་ད་པ་རྒྱ་ཆེན་པོའི་ཐོག་ནས་སྤེལ་གྱི་རེད་ལྷད་དེ་འོ་ད་འོ་ད། ད་ཁྱེད་ཀྱིས་བཀའ་མོལ་བཀའ་འདྲི་ཞུས་ནང་བཞིན་གྱི་ད་དེ་སྔ་དང་མ་འདྲ་བའི་གི་ཞི་ཅིན་ཕིང་སྐབས་སུ་ཁྱད་པར་ག་རེ་ཡོད་ཟེར་ན་ད་ཞི་ཅིན་ཕིང་སྐབས་སུ་ད་ག་རང་རེད་ཉེན་རྟོག་པ་ཀྱི་འགོ་ཁྲིད་པའི་ཐོག་ནས་ལས་འགུལ་སྤེལ་ཡོད་བ་དང་སྤྱི་ཚོགས་ཁྱོན་ཡོངས་པོར་ཁྱབ་ཀྱི་ཡོད་བ་དེ་ད་འདི་ཉེན་ཁ་ཆེན་པོ་ཅིག་རེད་ཟེར་ཞུ་ཡི། ཨོ་ད་དེ་བྱེད་དུས་ཙམ་པ་ད་སྤྱི་ཚོགས་ནང་ལོགས་ལ་ཡ་གཅིག་གཞུང་ལ་ཡ་གྱེན་ལངས་ངོ་རྒོལ་ལ་སོགས་པ་དཔེར་ན་བོད་ནང་ལོགས་ལ་ཡ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་དགུ་བཅུའི་ནང་དུ་བ་ལ་ཡ་ངོ་རྒོལ་གཞི་རྒྱ་ཆེན་པོ་བཞི་བཅུ་ལྷག་ཙམ་འདྲ་བ་བྱུང་བ་རེད་ད་དེ་ནས་ད་ལྟ

ད་དེ་དེ་ཡིག་གཉིས་གོང་དུ་ཤོར་ནས་ཞེས་པས། དེ་གའི་དེ་རིགས་རྫས་དང་མིག་གི་པར་ཆས་དང་མི་གི་སྐད་ཀྱི་སྒྲ་དང་ད་གཟུགས་པོ་པར་ཆས་དང་ད་དེ་གའི་ཚང་མ་ལ་བསྡུ་གསོག་བརྒྱག་དུས། ཉེན་རྟོག་པ་དང་གསང་བའི་ལས་ཁུངས་ཀྱི་ལས་ཁུངས་དང་ད་དེ་གའི་ཚང་མ་ལ་ལག་ཆ་ཆེན་པོ་ཤུགས་ཆེ་བོ་ད་དེ། ད་དེ་ལག་ཆ་འདི་བེད་སྤྱོད་བཏང་བྱས་ཁོང་ཚོ་གིས་ད། གལ་སྲིད། འཇིགས་སྐུལ་བ་དང་ད་ལྟ་གནད་འགག་ཅན་དང་དེ་འདྲའི་དངོས་གནས་ཁོ་རང་དངོས་གནས་ཁོ་རང་འཇིགས་སྐུལ་རིང་ལུགས་པ་དེ་འདྲ་དང་དེ་འདྲ་ཡིན་པ་ན་དེ་འདྲའི་སྐོར་བེད་སྤྱོད་བཏང་དུས་འགྲིག་གི་ཡོད་རེད། ཁྲིམས་དང་མཐུན་པ་རེད། དོན་དང་ལྡན་པ་རེད། རྒྱུ་མཚན་དང་ལྡན་པ་རེད། ཡིན་པ་ཡིན་ནས། བོད་པའི་གི་ས་ཆ་དང་གྲངས་ཉུང་མི་རིགས་ས་ཆ་ཞིག་མ་ད་ཤིན་ཅང་དང་རོ་ལ་དེ་གའི་ཚང་མ་སྦུག་ལ་ཡ། དེ་འཇིགས་སྐུལ་བ་དང་ཐེག་ག་ས་དེ།

གང་བྱུང་ཨ་ནི་གཅིག་མི་སྒེར་གྱི་མི་ཚེ་ནང་ལོགས་ལ་ཡང་ལྟ་སྲུང་བྱེད་ཡ་ལ་སོགས་པ་དང་གནས་ཚུལ་དེ་འདྲའི་བསྡུ་རུབ་བྱེད་ཡ་ལ་སོགས་པ་དེ་ཚོ་ལ་ཡ་འགོག་རྐྱེན་དེ་འདྲ་གལ་ཡོད་རེད་པས་ཁྲིམས་ཀྱི་ཐོག་ནས་བཀག་འགོག་བྱེད་པ་དེ་འདྲ་ག་རེ་ག་རེ་ཡོད་རེད་དེ་གས་དེ་རྒྱལ་སྤྱིའི་ཁྲིམས་ལུགས་ཀྱི་ཐོག་ནས་དཀའ་ངལ་ག་རེ་ཆགས་ཀྱི་ཡོད་རེད་ད་ལྟ་དཔེར་ན་ད་ལྟ་རྒྱ་ནག་ནང་ལོགས་ལ་ལག་བསྟར་བྱེད་སྟངས་ཤིག་ཡོད་རེད་པ་འདི་དང་ད་གི་གོང་དུ་རྒྱ་གར་ནང་ལོགས་ལ Aadhar Card ཟེར་སྤྲོད་དུས་ཚོད་འབར་གྱི་རིགས་རྫས་དང་གཅིག་མིག་གི་པར་ཆས་དང་དེ་ཚོ་ག་རེ་བསྡུ་རུབ་བྱེད་ཀྱི་ཡོད་ན་དེ་ཚོ་བར་ལ་ཁྱད་པར་ག་རེ་ཡོད་རེད་ལགས།

སྙེ་མ་ད་དེ་ད་རྒྱལ་སྤྱི་ཁྲིམས་ཀྱི་ཕར་བཞག་བྱས་རྒྱ་ནག་གི་ཁྲིམས་སྦུག་སྐད་ཆ་བཤད་པ་ན་རྒྱ་ནག་གི་ཁྲིམས་སྦུག་ལ་ཉིས་སྟོང་བཅུ་དགུ་གི་གོང་ཉིས་སྟོང་བཅོ་བརྒྱད་བཅུ་དགུ་གི་གོང་ནས་ཡང་དེ་འདྲས་ཀྱི་རིགས་རྫས་པར་ཆས་ལེན་དང་དེ་འདྲས་སྒང་ལ་རོ་བ་ལ་དེ་སྔ་ནས་དམ་དྲག་ཡོད་རེད། དེ་འདྲས་མི་སེར་དང་མི་མང་གི་འདྲས་རིགས་རྫས་དང་འདྲས་ལེན་ལ་ཡང་ཁྲིམས་ཀྱི་ཐོག་ནས་དམ་དྲག་ཡོད། དེ་མ་ཚད།

ད་འདི་སད་མི་དུས་རུ་བ་ལ་ད། ཁྲིམས་དེ་གོ་བ་བོད་འདི་རང་བཞིན་གྱིས། ཉེན་རྟོག་པ་གི། རྒྱབ་རྩ་ལ་ཆགས་རྒྱབ་རྟེན་ལ་ཆགས་སོང་བ་ལ། ད་ད་དེ་འདྲ་ཡིན་དུས། དེ་འདྲ་གི་རྒྱབ་རྟེན་ཆགས་ཡོད་དུས་ཁོ་ཚོ་གི་བོད་ཆོལ་ཁ། ལས་འགུལ་སྤེལ་སྤེལ་དགོས་བ་རེད། ཨ་ནི། ད་ད་འདྲ་ད་འདྲའི་ཆ་ལ་ཡ། མཚོ་སྔོན་གྱི། མཚོ་ཤར་མཚོ་བྱང་དང། ཡུལ་ཤུལ་གྱི་སྦུག་ལ་སྤེལ་ཡོད་རེད་མི་ས་ཡ་གཅིག་དང་ད། མི་ད་ཁྱོན་བསྡོམས་མི་འབུམ་བཅུ་བཞི་ཞིག་སྦུག་ལ་ཡ། འོ་ད་དེའི་ཐོག་ནས། ཁོ་ཚོ་གིས་ད་ལྟ་དེ་ཁོ་ཚོ་བྱང་ཤར་ངའི་བསམ་པ་དེ་དེ་བྱང་ཤར་བྱེད་ས་རེད་བསམ་ཁོ་ཚོ་གྲངས་ཉུང་མི་རིགས་ས་ཆ་ཡིན་མོད་ད་ལྟ་སླད་ཕྱིན་ཆད་སུ་རྒྱ་ནག་གི་སྐམ་ས་གི་སྦུག་རེད་རྒྱ་ནག་རྒྱ་རིགས་ཁོ་རང་ཚོའི་སྤྱི་ཚོགས་སྦུག་རེད་དེ་བྱེད་ཀྱི་རེད་ད་དེ་ག་དུས་བྱེད་ཀྱི་རེད་ཟླ་བ་འདི་ལ་ལོ་འདི་ལ་བྱེད་ཀྱི་རེད་འདི་ང་བཤད་ཐུབ་ས་མ་རེད་ཡིན་ནས་མ་འོངས་པ་ལ་ཡ། ག་ལེ་ག་ལེ་ལོ།

འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐོག་ལ་ཡང་ཉམས་ཞིབ་གནང་མཁན་བསྟན་འཛིན་ནོར་རྒྱལ་ལགས་དུས་ཚོད་སྟོན་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན་བཀའ་དྲིན་ཆེ། ལགས་ཐུགས་རྗེ་གནང། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་འདི་མཇུག་བསྡོམས་མ་ཞུས་གོང་ལ་གསར་འགྱུར་གྱི་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་དང་ཚེས་སུམ་ཅུ་སོ་གཅིག་བར་ཉིན་གྲངས་གསུམ་རིང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་དབང་ཆེན་གསུང་ཆོས་ར་བར་ཆོས་འབྲེལ་བཀའ་དྲིན་སྩལ་རྒྱུ་ཡིན་འདུག།